ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་རེས་གཟའ་སྤེན་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན། གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་སྩལ་བའི་གསུང་འཕྲིན་ཞིག་སྙན་སྒྲོན་ཞུ་རྒྱུ་དང། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་འགན་འཛིན་དང་འདི་ག་བོད་སྐད་སྡེ་ཚན་གྱི་འགན་འཛིན་གཉིས་ནས་བོད་ཀྱི་ལོ་གསར་ལ་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོར་འཚམས་འདྲི་གནང་བ་གཅིག་དང། བོད་ཀྱི་ལོ་གསར་གྱི་རྟེན་འབྲེལ་ཆེད་འབྲས་དཀར་དང་རྣམ་ཐར་སྙན་སྒྲོན་ཞུ་རྒྱུ་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང། སྤྱི་འཐུས་ཚོགས་གཙོ་རྣམ་གཉིས་ཀྱི་ལོ་གསར་གྱི་འཚམས་འདྲི་དང། རིམ་པས་བོད་ཀྱི་ཆོས་ལུགས་ཁག་གི་བླ་ཆེན་རྣམ་པས་བོད་ཀྱི་ལོ་གསར་ལ་བསྩལ་བའི་འཚམས་འདྲི་རྣམས་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་གར་དཔོན་རིགས་ཁག་ཅིག་ནས་བོད་ཀྱི་ལོ་གསར་པར་འཚམས་འདྲི་གནང་བ་དང། བཞུགས་སྒར་རྡ་རམ་ས་ལར་གཞུང་འབྲེལ་གྱིས་བོད་ཀྱི་ཤིང་འབྲུག་ལོའི་ལོ་གསར་སྲུང་བརྩི་ཞུས་པའི་སྐོར་དང།

འདས་པའི་ལོ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བཙུགས་ཏེ་ལོ་ངོ་ཉི་ཤུ་རྩ་བདུན་འཁོར་བའི་ལོ་ཞིག་ཡིན་ལ་དུས་ཡུན་འདིའི་རིང་ང་ཚོའི་ངོས་ནས་བོད་རིགས་རླུང་འཕྲིན་གསན་གཟིགས་པ་རྣམ་པར་སྙིང་སྟོབས་ལྡན་པའི་ཐོག་ནས་དུས་ཐོག་གི་གསར་འགྱུར་མཁོ་སྤྲོད་ཞུས་ཡོད། འཛམ་གླིང་ཁྱོན་ཡོངས་ནས་སྲིད་དབང་སྒེར་འཛིན་ལམ་ལུགས་ཀྱི་རྣམ་པ་ཇེ་ཆེར་འགྲོ་བཞིན་པའི་སྐབས་འདིར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་མིའི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ངོ་བོ་བཅས་ལ་དྲག་གནོན་མུ་མཐུད་བྱེད་བཞིན་པའི་གནས་ཚུལ་རྒྱང་སྲིང་ཞུ་རྒྱུའི་སྣེ་ཁྲིད་ཀྱི་ལས་འགན་བཟུང་ཡོད། དཔེར་ན་ང་ཚོས་རྒྱ་ནག་གཞུང་གི་ཡིག་ཆའི་ནང Tibet ཅེས་པའི་ཚིག་དེ། བེད་སྤྱོད་མཚམས་འཇོག་བྱེད་རྒྱུར་འབད་བརྩོན་བྱེད་བཞིན་པའི་སྐོར་དང་ཟི་ཁྲོན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་བོད་ཡིག་སློབ་ཁྲིད་བྱེད་རྒྱུ་བཀག་སྡོམ་བྱས་པ། ཡང་ནང་པའི་མཛད་སྒོ་ཁག་དང་དུས་ཆེན་ཁག་མཚམས་འཇོག་བྱས་པ་སོགས་ཀྱི་སྐོར་གནས་ཚུལ་བཀོད་སྤེལ་བྱས་ཡོད། ང་ཚོས་ད་དུང་མདུན་སྐྱོད་ཀྱི་འདུན་པ་བཅངས་པའི་དུས་འདིར་ང་ཚོའི་ལས་རིམ་གསན་གཟིགས་རྣམ་པར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ངོས་ནས་བཀའ་དྲིན་རྗེས་དྲན་ཞུ་བཞིན་ཡོད། ཁྱེད་རྣམ་པའི་འགྱུར་མེད་ཀྱི་རྒྱབ་སྐྱོར་ནི་ང་ཚོའི་ལམ་ལྷོངས་ཀྱི་འབྲས་བུའི་ཆ་ཤས་ཆུང་ངུ་ཞིག་རྩ་བ་ནས་མིན་རྣམ་པ་ཚོར་ཤིང་འབྲུག་གི་ལོ་འདིའི་ནང་བདེ་སྐྱིད་དང་ནད་མེད་ཞི་བདེ་འབྱུང་བའི་སྨོན་འདུན་ཞུ་རྒྱུ་ཡིན། བཀྲ་ཤིས་བདེ་ལེགས། ཡང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་གནམ་ལོ་གསར་དུ་བཞད་པར། གསན་མཁན་རྣམ་ལྷན་རྒྱས་ལ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན། སྐལ་ལྡན་བློ་གྲོས་ལགས་ཀྱིས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་པ་ཞིག་གསན་རོགས་གནང། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ལ་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་བྱེད་པ་ཡོངས་ཀྱི་ཚབ་ཞུས་ཏེ་སྒོ་གསུམ་གུས་པ་ཆེན་པོས་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཅིང་ཐུགས་བཞེད་ལྷུན་གྱིས་འགྲུབ་པའི་སྨོན་འདུན་ཞུ་རྒྱུ་དང་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་སྐལ་ལྡན་བློ་གྲོས་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལོ་ངོ་བཅུ་ཕྲག་གསུམ་མ་ཟིན་ཙམ་གྱི་དུས་ཡུན་དེའི་རིང་རྒྱ་ཆེའི་གསན་མཁན་རྣམ་པ་ཚོར་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་ཁག་དུས་ཐོག་རྒྱང་སྲིང་ཞུ་རྒྱུར་འབད་བརྩོན་གཙོ་བོ་ཞུ་བཞིན་ཡོད། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་གཏུག་བྱེད་རྒྱུར་དམ་དྲག་ཧ་ཅང་ཤུགས་ཆེ་བྱེད་བཞིན་པའི་དུས་འདིར་ཡང་ང་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་དཔེར་ན་བོད་ནང་བོད་ཀྱི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ཉམས་ལེན་བཀག་སྡོམ་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་སྐོར་དང། རྒྱ་ནག་ཁྱོན་ཡོངས་ཀྱི་ནང་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་ཤུགས་རྐྱེན་དེ་བོད་ནང་གི་བོད་མི་ཚོར་ཡང་འཕྲད་བཞིན་པ། དེ་བཞིན་བོད་ཀྱི་ཁོར་ཡུག་ཐོག་དོ་ཕོག་ཇི་བྱུང་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ས་མཐོའི་སྟེང་ཆུ་ཤུགས་གློག་འདོན་ཁང་གསར་རྒྱག་དང་འབྲོག་པའི་ས་ཆ་བཙན་འཕྲོག་གིས་ཉི་འོད་གློག་ནུས་ཀྱི་འོད་སྡེར་འབུམ་ཕྲག་མང་པོ་བཙུགས་པ་སོགས་བོད་མི་ཚོར་འཕྲད་བཞིན་པའི་དངོས་ཡོད་ཀྱི་གནས་ཚུལ་མང་དག་ཞིག་བོད་ནང་ནས་མཁོ་སྤྲོད་བྱུང་དང་འབྱུང་བཞིན་ཡོད་སྟབས་ད་རེས་ཀྱི་གོ་སྐབས་འདི་བཟུང་སྟེ་གནས་ཚུལ་མཁོ་སྤྲོད་པ་རྣམ་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་དེ་བཞིན་སྤྱི་ཚོགས་དྲ་ལམ་འདྲ་མིན་ཐོག་གི་ལས་རིམ་གསན་གཟིགས་རྣམ་པ་ནི་ང་ཚོའི་ཞབས་ཞུ་སྒྲུབ་པའི་དམིགས་ཡུལ་དང་སྙིང་སྟོབས་ཀྱི་རྨང་གཞི་ཡིན་པས་ལས་རིམ་གསན་གཟིགས་རྣམ་པ་ཚོར་ཡང་བཀའ་དྲིན་ཆེ་ཞུ་གི་ཡོད། ལོ་གསར་པ་འདིའི་ནང་རྣམ་པ་ལྷན་རྒྱས་ཚང་མ་སྐུ་ཁམས་གསལ་ཐང་དང་བྱ་བ་ལམ་འགྲོ་ཡོང་བའི་མཚམས་སྦྱོར་ཞུ་གི་ཡོད། ལོ་གསར་སྤྲོ་པོ་ཡོང་བར་ཤོག།

བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ལོ་གསར་ལ་སྩལ་བའི་འཚམས་འདྲིའི་གསུང་འཕྲིན་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། བོད་ལུགས་ལོ་གསར་ལ་ཡ་ཨེ་ནི་གཞིས་བྱེས་བོད་མི་ཚང་མ་ལོག་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཞིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གི་ཅིག་དད་མོས་ཀྱི་སེམས་ཤུགས་འདི་ནམ་ཡང་འགྱུར་བ་མེད་པ་བྱས་བསྡད་པ་རེད་ཅིག་ངས་ཡིན་ཏེ་མགོ་རུ་ཁྲིད་བྱས་འདུག་བསྡད་པ་རེད།

འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་ཟེར་དུས་ཙང་ནས་ཅིག་དངོས་གནས་དྲང་གནས་ཀྱི་ཁོ་རྒྱུ་མཚན་ལྡན་པ། རིག་པ་དང་ལྡན་པ། ཨེ་ནི་བསམ་བློ་བཏང་བ་ཡིན་ན། སེམས་ཀྱི་ཞི་བདེ་ཡོང་ཡ། ཅིག་སེམས་བཟང་དུ་འགྲོ་ཡ་དེ་འདྲ་གི་ཐོག་ལ་བོད་ཁ་ཡོད་ལག་ཡོད་ཀྱི་ཕ་གི་ཕན་ཐོགས་ཡོང་ཐུབ་པ་ཞིག་གི་ད་མངོན་དེ་དུས་ཙང་ནས་དེ་རིང་ཁ་སང། འཛམ་གླིང་ནུབ་ཕྱོགས་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་དམིགས་བསལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་གི་འདུག་ག་ཨེ་ནི་ཚན་རིག་པའི་ནང་ནས་དཔེར་ན་ང་དེའི་ཆ་བཞག་ན་པས་ཚན་རིག་པའི་ནང་ནས་ཆོས་ལ་དད་པ་མེད་ན་ཡང་ཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག

བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་མུ་མཐུད་ནས་རྒྱུན་འཛིན་ཐུབ་ཡག་ཅིག་གདའ། ཆོས་དད་ཡོད་ནའི་རེད་མེད་ནའི་རེད། འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡང་སེམས་པ་བཟང་པོ་བྱེད་ཡག་གི་གོམས་གཤིས་འདི་ཕ་བ་རྒྱ་བསྐྱེད་ཐུབ་ཡག་ཅིག་དེ་ཚང་མས་ནི་སེམས་ལ་བཞག་ཨ་ནི་ཧུར་ཐག་བྱེད་རོགས་གྱིས་ཨ་ནི་ད་ང་ཚོ་བོད་ཀྱི་ཅིག་གི་སེམས་ཁམས་རིག་པའི་སྐོར་འདི་ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་པས། ཟབ་ཤོས་རེད་ཤག། ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོ་དྲལ་ཏེ། ང་ཚོ་དེ་སྔ་བོད་ལ་ཡ། པས་སེར་འབྲས་ཚོས་གཙོ་བོར་གྱུར་པའི། པས་དགོན་པ་ཁག་དེའི་རིགས་ཀྱི་གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོད་རེད། དེ། དངོས་གནས་དྲང་གནས་ཀྱི་ཅིག། འཛམ་བུ་གླིང་གི་གཅེས་ནོར། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་ཐུབ་པ་ཅིག་གི་ཡག་པོ་ཞེ་པོ་ཅིག་རེད་ཤག། དེ་ང་ཚོ་བོད་པས་ཨ་ད་བར་དུ། དངོས་གནས་དྲང་གནས་ཀྱི་བུ་གའི། ད། ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་པས་ང་ཚོ་ཆོས་སྐད་བྱས་ན་བཤད་སྒྲུབ་ཟུང་འབྲེལ་བྱས་ནས་ང་ཚོས་བདག་པོ་བརྒྱབ་པ་རེད། དེ་སྔ་ང་ཚོ་སེམས་པ་བཟང་པོ་བྱེད་ཡག་གི། དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་ང་ཚོ་བོད་ལ་ཡ་ཨ་ད་བར་དུ་བདག་པོ་བརྒྱབ་བསྡད་པ་འདི་ད་འཛམ་བུ་གླིང་འདིའི་སྒང་ལ་འདུག་བ། དོ་སྣང་གསར་པ་ལ་ཡ་ཅིག་ད་ཁྱབ་ཐུབ་ཡག་ཅིག་གི་གནས་ཚུལ་ཅིག་སླེབས་ཀྱི་འདུག་ག། དེ་འདྲའི་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལ་པས་སེམས་ཤུགས་བསྐྱེད། པས་སྙིང་སྟོབས་བསྐྱེད་བྱས་ཨ་ནི་ཚང་མས་པས་ཧུར་ཐག་བྱེད་རོགས་བྱེད་ཟེར་ངས་ཟེར་ཡག་འདི་ཡིན། ཨ་ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་དེ་གྱད་འདི་མི་ཚང་མའི་བློ་ངོས་ནས་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ན་ཞེ་དྲག་ཡག་པོ་རེད་ད་ད་དུང་ང་རང་ཚོ་ཅིག་བོད་ལ་ཡར་ལོ་སྟོང་ཕྲག་གི་རིང་གི་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་གྱད་འདི་ད་ཅིག། རྒྱུ་མཚན་ག་འདྲས་ཡིན་པ་སྟོམ་རིང་པོ་གཅིག་གི་བསམ་བློ་གཏོང་ཡག་དེ་དེ་ང་ཚོ་བོད་པ་དང་མི་རབས་གསར་པ་ཚོས་དོ་སྣང་གསར་པ་བྱེད་དགོས་པ་ཅིག་ཆགས་བཞག་ཅིག་ང་ཚོའི་གོམས་གཤིས་ཡིན་ཟེར་གཅིག་པོ་མེད་པ་བྱས་རྒྱུ་མཚན་ག་རེ་རེད་འདུག་ག་ཨ་ནི་དངོས་ཡོད་གནས་ཚུལ་ལ་ཡ་ད་རུ་ཀི་ས་ཟེར་བོ་དེ་དེ་ག་ལ་ཚན་རིག་པ་ཚོས་དགའ་པོ་བྱེད་ཡག་ད་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གྱི་དོ་སྣང་བྱེད་དེ་གྱད་དེ་རྒྱུ་མཚན་ག་རེ་རེད་འདུག་ག་བ་དོ་སྣང་བྱས་བྱས་ང་ཚོ་བོད་པ་རང་གི་ལོ་སྟོང་ཕྲག་གི་རིང་གི་གཅེས་ནོར་ཅིག་ཡོད་བསྡད་པ་ད་འདི་ཚང་མས་དེ་ངོས་འཛིན་ཐུབ་པའི་ཐོག་ནས་བདག་པོ་རྒྱག་ཡ་དེ་དཔེ་གལ་ཆེན་པོ་རེད་ང་རང་ཚོ་ཚང་མ་ལོག་ཁ་ནས་ཞི་བདེ་དེ་ཞི་བདེ་ཟེར་གྱི་ཡོད་རེད། ཞི་བདེ་ཟེར་ཡ་དེ་སེམས་ཀྱི་ནང་ནས་བཟོ་དགོས་རེད་མ་གཏོགས་ཨེ་ནས་གོ་མཚོན་མེད་པ་ཅིག་གི་སྐད་ཆ་མ་རེད། བྱས་ཙང་ཀ་ང་རང་ཚོ་བོད་ཀྱི་རིག་གཞུང་གོམས་གཤིས་ཡོད་བསྡད་པ་འདི་གིས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་བཟོ་ཡག་གི་དཔེ་དེ་རྒྱུ་ཆ་ཡག་ཤོས་རེད་ཤག་འདི་ང་རང་ཚང་མ་ལོག་གིས་ཤེས་པ་བྱས་ནས་བདག་པོ་ཡག་པོ་ཞིག་རྒྱབ། ཨེ་ནི་གཞན་ད་ག་ཡིན། ཚང་མ་ལོག་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ཐུགས་རྗེ་ཆེ། ཡང་རྒྱ་གར་ལྷོ་ཕྱོགས་སྦེལ་ཀོ་བི་བོད་མིའི་གཞིས་ཆགས་ནང་བཞུགས་མཁན་སྒྱུ་རྩལ་བ་ལྷ་རྩེ་ཆོས་སྒྲོན་ལགས་ཀྱིས་འབྲས་དཀར་གྱི་བཤད་པ་གནང་བ་ཞིག་གསན་རོགས་གནང། ཧཱ། ལྷ་རྒྱལ་ལོ། བོད་ཤིང་འབྲུག་ལོ་ཡི་ལོ་གསར་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་གཞིས་བྱེས་གཉིས་ཀྱི་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲིར་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་མཛད་འཕྲིན་རྒྱས་པ་དང། ཆོལ་གསུམ་བོད་མི་ཡོངས་རྫོགས་རྡོག་རྩ་གཅིག་སྒྲིལ་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་ཤར་སྐྱོད་གནང་ཞིང་གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་རྟེན་འབྲེལ་གྱི་སྨོན་འདུན་ཞུ་གསོལ། ལྷ་རྒྱལ་ལོ། དེ་རིང་གནམ་ལ་སྐར་མ་བཟང་བའི་རྟེན་འབྲེལ་ས་ལ་ལོ་ཏོག་ལེགས་པའི་རྟེན་འབྲེལ་བར་ལ་བཀྲ་ཤིས་རྟགས་བརྒྱད་ཚང་བའི་རྟེན་འབྲེལ་ཡིན་ཞེས་པའི་རྟེན་འབྲེལ་གྱི་དང་པོ་དེ་ནི། ལ་གངས་མཐོན་པོའི་རྩེ་ལ་སོང་པ་སེམས་པ་གངས་ལས་དཀར་བའི་རྟེན་འབྲེལ་གངས་དཀར་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་རྟེན་འབྲེལ་གྱི་གཉིས་པ་དེ་ནི་ལ་བྲག་མཐོན་པོའི་རྩེ་ལ་སོང་པ་སྐུ་ཚེ་བྲག་ལས་རིང་བའི་རྟེན་འབྲེལ་བྲག་མཐོན་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་རྟེན་འབྲེལ་གྱི་གསུམ་པ་དེ་ནི་ཆུ་མོའི་གཞུང་ལ་ཕྱིན་པས་མི་རྒྱུད་ཆུ་ལས་རིང་བའི་རྟེན་འབྲེལ་ཆུ་སྔོན་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་ཡིན་ཞེས་པ་ལགས་སྐུ་གཞོགས་ཧ་ཧ་ཡང་སྒྲ་དཀར་པོ་བསམ་པའི་དོན་གྲུབ་ང་ད་རང་ཡོང་བ་ཉི་མ་ཤར་གྱི་ཕྱོགས་ནས་ཡོང་ཡོད་ལ་ཤར་རྡོ་རྗེ་སེམས་དཔའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ལྷོ་ཡི་ཕྱོགས་ནས་ཡོང་ཡོད་ལ་ལྷོ་རིན་ཆེན་འབྱུང་གནས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ནུབ་ཀྱི་ཕྱོགས་ནས་ཡོང་ཡོད་ལ་ནུབ་སྣང་བ་མཐའ་ཡས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་བྱང་གི་ཕྱོགས་ནས་ཡོང་ཡོད་ལ་བྱང་དོན་ཡོད་གྲུབ་པའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་དབུས་ཀྱི་ཕྱོགས་ནས་ཡོང་ཡོད་ལ་དབུས་རྣམ་པར་སྣང་མཛད་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་སྔ་ཇ་དེ་བཏུང་ནས་ཡོང་ཡོད་ལ་ཕྱི་ཇ་དེ་ཁྱེར་ནས་ཡོང་ཡོད། ཕོ་རོག་ནག་ཆུང་མིན་ཀྱང་ལ་གཤོག་ཆུང་བཏང་ནས་ཡོང་ཡོད། སྐྱ་ཀ་ཁྲ་ཆུང་མིན་ཡང་ལ་གྲོག་ཁལ་བརྒྱབ་ནས་ཡོང་ཡོད། ལུང་པ་རྩ་མེད་རྣམས་ལ

མ་ལེ་ལ་ཨོག་ཚོམ་འཆར་བ་ཧན། ཙི་ཙི་ནི་ར་མའི་བྱེད་ལུགས་རེད། གཡས་ལ་རྒྱ་དཀར་པོ་སྐྱེས་པ་དེ། རྒྱ་གར་རྒྱལ་པོའི་བྱེད་ལུགས་རེད། གཡོན་ལ་རྒྱ་ནག་པོ་སྐྱེས་པ་དེ། རྒྱ་ནག་རྒྱལ་པོའི་བྱེད་ལུགས་རེད། རྣ་ལ་འགྲོན་བུ་ཀ་ར་དེ། ཁ་ཆེ་བལ་པོའི་བྱེད་ལུགས་རེད། ཐོད་པ་ལ་ཉི་ཟླ་ཀ་བ་དེ། ཨོ་རྒྱན་པད་མའི་བྱེད་ལུགས་རེད། རྒྱབ་ལ་ཡོད་པའི་རལ་པ་དཀར་པོ་དེ་ནི་རྒྱལ་བ་ཡེ་ཤེས་ནོར་བུ་སྐུ་ཚེ་ཁྲི་ལོ་བརྟན་པར་བཞུགས་པའི་རྟགས་རྟེན་འབྲེལ་ཡིན། ཞེས་པ་ལགས་སྐུ་གཞོགས་ཧཧཧ། ཡང་སྒྲ་དཀར་པོ་བསམ་པའི་དོན་གྲུབ་ང་གི། སོགས་ཀྱི་ཉག་ག་བོར་ཐོགས་དེ་ལ་ཤ་པགས་བུ་དང་གསུམ་གྱིས་ལ་སྟོད་པགས་བུ་དང་གསུམ་གྱིས་ལ་ལྷ་སའི་ཁྲོམ་ནས་མ་ཉོས་ལ་གཞིས་རྩེ་ཁྲོམ་ནས་མ་ཉོས་ལ་རྒྱལ་རྩེ་ཁྲོམ་ནས་ཉོས་ཡིན་ཁྲོམ་སྟོད་ཡ་ནས་མ་ཉོས་ལ་ཁྲོམ་སྨད་མ་ནས་མ་ཉོས་ཁྲོམ་དཀྱིལ་གྱི་ཚོང་དཔོན་ནོར་བུ་བཟང་པོའི་ཕྱག་ནས་ཉོས་ཡིན་ཞེས་པ་ལ་སྐུ་གཞོགས་ཧ་ཧ། སོགས་ཀྱི་ཉག་ག་བོར་ཐོགས་དེ་དག་ནི་ཁྲོམ་སྟོད་ཡ་ལ་ཕྱིན་ནས་ཨང་ཅན་དཔོན་པོ་རྣམས་ཀྱིས་ཤོག་དང་གསུང་གི་ལ་ལབ་ཅེས་ཚོང་པ་རྣམས་ཀྱིས་མ་ལ་སྡོད་དང་གསུང་གི་ལ་ཞིམ་པོ་ཟོ་དང་གསུང་གི་ལ་མངར་མོ་འཐུང་དང་གསུང་གི་ལ་བྲལ་ཁ་དག་ལ་དག་ཁ་ནི་ཡིན་པས་སོགས་ཚིག་གི་ཉག་གང་པོར་ལྟོས་དེ་ལ་སྨད་དགྲ་བསམ་བྱུང་ལ་སྐུ་གཞོགས་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་གི། འབྲས་ཕོར་ཁ་ཆེ་གཏིང་ཟབ་དེ་ལ་ཤ་པགས་སྤུ་གི་བྱུགས་ན་སྟོད་པགས་སྤུ་གི་བྱུགས་ན་ལ་ཕྱི་ནས་བལྟས་ན་རི་བོ་འདྲ་ནང་ནས་བལྟས་ན་རྒྱ་མཚོ་འདྲ་ཐབ་ཚང་ནང་ལ་ཕྱིན་ནས་ལ་ཐུག་དྲུག་གང་དང་དགུ་དུག་ཇ་ཁང་ནང་ལ་ཕྱིན་ནས་ལ་སྲོག་དུག་གང་དང་དགུ་དུག་ཆང་ཁང་ནང་ལ་ཕྱིན་ནས་ལ་ཛའུ་གང་དང་དགུ་དུག། ཞེས་པ་ལ་སྐུ་གཞོགས་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་གི་འབྲས་དབྱུག་སྐར་མ་སྨིན་དྲུག་ཚེ་ལ་ཤ་པགས་སྤུ་གི་ཆུ་སྣ་ལ་ལྟེ་བར་སྤུ་གི་ཆུ་སྣ་ལ། ཕོ་ཤིང་སྟག་པའི་རྩ་བ། མོ་ཤིང་གླང་མའི་ཡལ་ག། ཤིང་བཟོ་མཁས་པའི་སྐྲུབས་ཀྱིས་བརྒྱབ། ལྷ་བཟོ་མཁས་པའི་ལྷ་རྩི་བཏང། ཐང་ལ་འགྲོ་དུས་རྟ་ཕོ། ཆུ་ལ་འགྲོ་དུས་ཟམ་པ། བྲག་ལ་འགྲོ་དུས་སྐས་འཛེག། དགོང་མོ་ཉལ་བའི་ཉལ་རོགས། ཞོགས་པ་ལངས་པའི་ལངས་རོགས། ཨ་མ་འཆང་བའི་འཆང། ལག་གཡས་རུ་ཁུར་ན་སངས་རྒྱས་བསྟན་པའི་སྲོག་ཤིང་ལག་གཡས་རུ། ཁུར་ན་སངས་རྒྱས་ཀྱི་བསྟན་དགྲ་རྡུང་བའི་རྡུང་ཤིང་ཡིན་ཞེས་པ་ལ་སྐུ་གཞོགས་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་འགྲུབ་ང་ལ་སྤུན་མཆེད་ཡོད་པས་གསུང་གིས་ཞུས་པ་ལ། ཨ་ཇོ་རྒན་པ་ཁོང་ནི་དབུ་ཁྲིད་བཟང་པོའི་ལམ་སྟོན་འོག་དགེ་རྒན་བཟང་པོའི་དྲིན་གྱིས་བསྐྱངས་སློབ་གྲྭ་ཆུང་འབྲིང་ཆེ་གསུམ་ཐོན་ད་ལྟ་བཀའ་བློན་གནང་ནས་བཞུགས་ཨ་ཇོ་འབྲིང་བ་ཁོང་ནི་བླ་མ་བཟང་པོའི་དྲིན་གྱིས་བསྐྱངས་གཞུང་ཆེན་ལ་སོགས་རིག་གནས་ནང་སྦྱངས་མཐར་ཐོན་ནས་མཚན་རྟགས་བཞེས་ད་ལྟ་བསྟན་འགྲོའི་དོན་ཆེན་གནང་ནས་བཞུགས་ཡོད་ཞེས་པ་ལ་འབྲས་དཀར་བསོད་བདེ་མེད་པ་ང་རྒྱལ་ཁམས་སྐོར་མཁན་བྱུང་སོང།

དེ་ནས་གཡུང་དྲུང་བོན་གྱི་བསྟན་བདག་སྐྱབས་རྗེ་ལུང་རྟོགས་ཟླ་བ་དར་རྒྱས་མཆོག་ནས་ལོ་སར་གྱི་གསུང་འཕྲིན་བསྩལ་བ་ཞིག་གསན་རོགས་གནང། ཨེ་ཤ་ཡ་རང་ལུགས་ལྟར་བྱས་ན་བྱི་གདོང་སུམ་བརྒྱ་ཉག་མ་གཅིག་པའི་ཤིང་ཕོ་འབྲུག་གི་གནམ་ལོ་གསར་དུ་ཚེས་པའི་དགའ་སྟོན་ལ་ངོས་ནས་གཞིས་བྱེས་བོན་འབངས་ཡོངས་ཀྱི་ཚབ་བྱས་ནས་འཛམ་གླིང་གང་སར་བཞུགས་པའི་བོད་རིགས་སྤུན་ཟླ་དང་དེ་ག་ནང་བཞིན་གྱི་ཧི་མ་ལ་ཡའི་སྤུན་ཟླ་མདོར་ན་དུས་དྲན་འདི་སྲུང་བརྩི་བྱེད་མཁན་ཡོངས་ལ་མཛའ་བརྩེ་དང་ལྡན་པའི་ངང་ནས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ལོ་གསར་པ་འདིའི་ནང་ལོགས་ལ་རྣམ་པ་ལྷན་རྒྱས་སྐུ་གཟུགས་གསལ་ཐང་དང་བྱ་བ་ལམ་འགྲོ་ཆུང་འབྲིང་འཆམ་མཐུན་བདེ་སྐྱིད་ཕུན་སུམ་ཚོགས་པའི་སྨོན་འདུན་བྱེད་རྒྱུ་མ་ཟད་ལོ་གསར་པ་འདིའི་ནང་ལ་ཚང་མ་གིས་ཨ་ནི་ཡ་རབས་བཟང་སྤྱོད་ཐོག་འབད་བརྩོན་བྱས་ནས་སོ་སོ་མི་ཚེ་དོན་དང་ལྡན་པ་སྐྱེལ་ཐུབ་པའི་སྨོན་འདུན་བྱེད་རྒྱུ་ཡིན། མཐའ་དོན་དུ་སྤྱི་ནོར་གོང་ས་སྐྱབས་མགོན་མཆོག་གཙོས་པའི་རིས་སུ་མ་ཆད་པའི་བསྟན་འཛིན་སྐྱེས་ཆེན་གང་ན་སུ་བཞུགས་རྣམས་ཀྱི་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པའི་སྨོན་འདུན་དང་བཅས་ཐ་ཚན་མུ་ཙུག་སྨར་རོ། སྔ་འགྱུར་རྙིང་མའི་བླ་ཆེན་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་གིས་བོད་ཀྱི་ལོ་གསར་གྱི་འཚམས་འདྲི་གནང་བ་ཞིག་གསན་རོགས་གནང། ཐོག་མར་དྲ་ལམ་འདིའི་ཐོག་ནས་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ་དང་ལྷན་དུ་རླུང་འཕྲིན་འདིའི་ནང་ཕྱག་ལས་གནང་མཁན་ཚང་མ་ལ་འཚམས་འདྲི་དང་འབྲེལ་ད་རེས་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་ལམ་གཞིས་བྱེས་གཉིས་ནང་བཞུགས་ཡོད་པའི་བོད་མི་རྣམས་དང་ཧི་མ་ལ་ཡའི་རི་རྒྱུད་དུ་ཡོད་པའི་རང་རེའི་ཆོས་དང་རིག་གཞུང་གཅིག་པ་ཡོངས་ལ་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་ང་གཅིག་རབ་བྱུང་བཅུ་དྲུག་པ་རབ་གནས་ཤིང་འབྲུག་ལོ་ཡི་གནམ་ལོ་གསར་དུ་ཚེས་པ་ལ་ངོས་རྒྱལ་ཡོངས་རྙིང་མའི་སྨོན་ལམ་ཚོགས་ཆེན་གྱི་ཚོགས་གཙོ་དང་རྙིང་མ་བཅས་ཀྱི་ཚབ་བྱས་ནས་ལོ་གསར་བཀྲ་ཤིས་བདེ་ལེགས་ཞུ། ང་རང་ཚོ་ཚང་མ་ལོ་གསར་པ་འདིའི་ནང་ལོ་སྔ་མ་ལས་ལྷག་ཙམ་གྱིས་ལུས་ཀྱི་འཕྲོད་བསྟེན་དང་ཁྱད་པར་བདེ་སྐྱིད་ཀྱི་རྩ་བ་དམ་པའི་གི་ཆོས་དེ་རང་སེམས་དང་གང་ཐུབ་འབྲེལ་ཐུབ་པ་བྱ་རྒྱུ་དང་ལས་འབྲས་བླང་དོར་སྡིག་པ་སྤང་བ་སོགས་ཚུལ་བཞིན་བྱེད་སྙམ་པའི་དམ་བཅའ་བརྟན་པོ་གནང་རྒྱུ་དེ་ལོ་གསར་གྱི་ནང་ལ་གལ་ཆེན་པོ་ཡིན་ས་རེད། ལྷག་པར་དུ་དུས་ངན་སྙིགས་མའི་སྐབས་འདིར་སངས་རྒྱས་གཞན་ལས་ཀྱང་ཐུགས་རྗེ་དང་ཕྲིན་ལས་མྱུར་བ་དེ། གུ་རུ་རིན་པོ་ཆེ་ཡིན་པ་ཚང་མས་མཁྱེན་པ་བཞིན་དེང་སང་ལོ་རེ་རེ་བཞིན་འཛམ་གླིང་ན། དམག་དང་ནད་ཡམས་སོགས་མང་དུ་འགྲོ་གི་ཡོད་པ་ཡིན་དུས་རང་གཞན་ཚང་མས་གུ་རུ་རིན་པོ་ཆེ་ལ་གསོལ་བ་གདབ་པ་དང་སྙིང་པོ་བཛྲ་གུ་རུ་བསག་དགོས་པ་དེ་ཧ་ཅང་གི་གལ་ཆེན་པོ་མཐོང་གི་འདུག་ཞུ་ཡ་ཡིན། ང་རང་ཚོ་ཚང་མས་དེ་འདྲ་བྱེད་ཐུབ་ན་སྤྱིར་ན་གོང་ས་རྒྱལ་བའི་དབང་པོ། དབུ་གཙོས་པའི། བསྟན་འཛིན་གྱི་སྐྱེས་བུ་རྣམས་སྐུ་ཚེ་ཞབས་པད་བརྟན་པ་དང་རང་གཞན་ཚང་མ། གནས་སྐབས་སུ་ཚེ་རིང་ནད་མེད་བསམ་པའི་དོན་འགྲུབ་པ་དང་མཐར་ཐུག་སངས་རྒྱས་གོ་འཕང་ཐོབ་ཐུབ་པ་དང། ལྷག་དོན་དུ་བོད་དོན་བདེན་མཐའ་མྱུར་དུ་གསལ་བ་སོགས་དགོས་པ་ཆེན་པོ་ཡོང་གི་རེད། མཐའ་དོན་དུ་སླར་ཡང་འཛམ་གླིང་ཞི་བདེའི་དེད་དཔོན་གོང་ས་རྒྱལ་བའི་དབང་པོ་མཆོག་དབུས་རིས་སུ་མ་ཆད་པའི་བསྟན་འཛིན་སྐྱེས་བུ་རྣམས་སྐུ་ཚེ་བརྟན་པ་དང། འཛམ་བུ་གླིང་འདིའི་སྐྱེ་འགྲོ་ཡོངས་ལ་བདེ་སྐྱིད་ཡོང་བའི་སྨོན་ལམ་བཅས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ཡང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་གནམ་ལོ་གསར་དུ་བཞད་པར་དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གིས་བསྩལ་བའི་གསུང་འཕྲིན་ཞིག་གསན་རོགས་གནང།
རབ་གནས་ཤིང་འབྲུག་ལོའི་གི་གནམ་ལོ་གསར་དུ་བཞད་པའི་དུས་བཟང་ལ་ཡང་གཞིས་བྱེས་གཉིས་སུ་ཡོད་པའི་བོད་རིགས་སྤུན་ཟླ་རྣམ་པ་ལྷན་རྒྱས་ཚང་མ་ལོ་སྐུ་ཁམས་གསལ་ཐང་ཡོང་བ་དང་བྱ་བ་ལམ་འགྲོ་ཡོང་བ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པའི་གི་སྨོན་འདུན་ཞུ་ཡག་ཡིན། ཨ་ནི་ད་ལོ་གསར་པའི་ནང་ལོགས་ལ་ཡང་སྤྱིར་ང་ཚོས་གཅིག་འཛམ་བུ་གླིང་འདི་བདེ་ཞིང་སྐྱིད་པ་དང་ནད་མུག་འཁྲུག་རྩོད་ལ་སོགས་པ་མི་འབྱུང་བ། ལྷག་པར་དུ་ཤ་རུས་གདུང་རྒྱུད་གཅིག་ལས་ཆད་པའི་གི་ད་བོད་རིགས་སྤུན་ཟླ། གཞིས་བྱེས་གཉིས་སུ་ཡོད་པ། རྣམ་པ་ལྷན་རྒྱས་ཚང་མ་ལོ། ལོ་གསར་པའི་ནང་ལོགས་ལ་ཡག། སྔར་ལས་ཀྱང་བདེ་སྐྱིད་དང་ལྡན་པ་དང་སྔར་ལས་ཀྱང། ལྷག་པའི་གི་དགའ་བདེའི་འཚོ་བ་ལ་ཡང་ལོངས་སུ་སྤྱོད་པའི་གི་སྨོན་འདུན་ཞུ་ཡག་ཡིན། ལྷག་པར་དུ་ད་ང་ཚོའི་བོད་གངས་ཅན་གྱི་ལྗོངས་ཀྱི། དཔྲལ་བའི་མིག་དང་ཁོང་པའི་སྙིང་གཅིག་པུ་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་ཐུགས་ཀྱི་བཞེད་དགོངས་ཐམས་ཅད་ལྷུན་གྱིས་འགྲུབ་པའི་གི་སྨོན་འདུན་ཞུ་ཡག་དང། དེ་ནང་བཞིན་ང་ཚོའི། ཆོས་བརྒྱུད་ཆེན་པོ་བཞི། དེ་ནང་བཞིན་གྱི་རྒྱལ་བ་ཇོ་ནང་པ། གཡུང་དྲུང་བོན་དང་བཅས་པ་གཙོ་བོར་གྱུར་པའི་ད་གཅིག་ཕན་བདེའི་འབྱུང་གནས་དུ་གྱུར་པའི་དགེ་འདུན་གྱི་སྡེ་ཐམས་ཅད་དར་ཞིང་རྒྱས་པ་དང། བསྟན་པ་འཛིན་པའི་སྐྱེས་བུ་དམ་པ་ཐམས་ཅད་ཀྱང་སྐུ་ཚེ་ཞབས་པད་བརྟན་པ་འདི་འདྲའི་གི་སྨོན་འདུན་ཞུ་ཡག་ཡིན། ད་བྱས་ཙང་ང་རང་ཚོའི་ཅིག་ལོ་གསར་པའི་ནང་ལོགས་ལ་ཡང། ང་རང་ཚོས་ད་ཅིག་སྲོལ་རྒྱུན་གྱི་ལུགས་སྲོལ་བྱས་རྗེས་ཅིག་ལོ་གསར་པའི་ནང་ལོགས་ལ་ཡང་ཅིག་དུག་ལོག་ཡིན་ན་གསར་བ་གོན་ཡག་དེ་ནང་བཞིན་གྱི་ཁ་ལག་ཡིན་ན་ཅིག་ཅིག་ནམ་རྒྱུན་དང་མ་འདྲ་ཅིག་ཁ་ལག་སོས་པ་རེད་པ་དེ་འདྲའི་ཟ་གི་ལུགས་སྲོལ་ཡོང་སྡོད་ཀྱི་ཡོག་རེད་དེ་འདྲའི་ཡོད་པ་ནང་བཞིན་ཅིག་ད་ང་ཚོ་ལོ་གསར་པའི་ནང་ལོགས་ཡིན་ན་ཡང་ད་ཅིག་ད་ང་ཚོ་ལོ་རྙིང་པའི་ནང་ལོགས་ལ་ཡང་ཅིག་སོ་སོ་ལ་ཡང་དཀའ་ངལ་འཕྲད་ཡོད་པ་ཡིན་ནའང་འདྲ་ཨ་ནི་སོ་སོ་ལ་ཡང་སྐྱིད་སྡུག་ག་འདྲ་ཅིག་བྱུང་ཡོད་པ་ཡིན་ན་ཡང་ད་ཅིག་ལོ་གསར་པའི་ནང་ལོགས་ལ་ཡང་སླར་ཡང་ཅིག་སོ་སོས་སོ་སོ་ཅིག་སྤོབས་པ་འདྲ་པོ་བསྐྱེད་བྱས་ཨ་ནི་མུ་མཐུད་ནས་ཅིག་མི་ཚེ་གསར་པ་འདྲ་པོ་ཅིག་འགོ་འཛུགས་བྱ་ཡག་ཅིག་དང་ཨ་ནི་སྙིང་སྟོབས་གསར་པ་ཅིག་དང་ཨ་ནི་ཅིག་གོ་སྐབས་གསར་པ་འདྲ་པོ་ཅིག་ཨ་ནི་ཅིག་ང་ཚོས་འདུག་སེ་བྱས་ཅིག་རེ་བ་བརྒྱབ་བསྡད་ཡོད་རེད་རེ་བ་བརྒྱབ་པ་ནང་བཞིན་ཅིག་ད་ང་ཚང་མའི་གིས་ད་བོད་རིགས། ཡོད་དོ་ཅོག་ཚང་མ་ལོག། ཨ་ནི་གདུང་ཤུགས་ཆིག་སྒྲིལ། ཨ་ནི་མཐུན་སྒྲིལ། རྡོག་རྩ་གཅིག་སྒྲིལ་འདྲ་པོ་བྱས། བྱས། གཅིག་གིས་གཅིག་ལ་ཡག་རོགས་པ་བྱས། གཅིག་གིས་གཅིག་ལ་ཡག། གཅིག་ཕུ་ནུ་མིང་སྲིང་གི་འདུ་ཤེས་འཛིན། ཨ་དེ་གི་དེ་ཞེ་དྲག་གལ་ཆེན་པོ་རེད་བསམ་དྲན་འདུག་དེ་འདྲས་བྱས་པ་ཡིན་ན་ཨ་ནི་གཞི་ནས་ང་ཚོ་བོད་རིགས་ཚང་མ་ལོག། དཀའ་སྡུག་གནས་ལས་གྲོལ་ཐུབ་པ་འདྲ་པོ་གཅིག་དང། ང་ཚོའི་བོད་མི་ཚང་མའི་འདོད་དོན་འདྲ་པོ་དེ་འགྲུབ་ཐུབ་ཡག་འདྲ་པོ་གཅིག་ཡོང་གི་རེད་བསམ་དྲན་འདུག་དེ་འདྲས་ཡིན་དུས་ཙང་ནས་ཨ་ནི་ཚང་མས་གཅིག་གིས་གཅིག་ལ་ཡག།

ང་ཚོས་ད་བོད་མི་ཐམས་ཅད་ཀྱི་སྙིང་དུ་བརྣག་པའི་དོན་གཞིས་བྱེས་མཉམ་འཛོམས་ཀྱི་ཉི་མ་མྱུར་དུ་འཆར་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས ྋ་བོད་ལ་ཡར་མགྱོགས་མྱུར་དུ་ཞབས་སོར་འཁོད་ཐུབ་པའི་གྱི་བཀྲ་ཤིས་སྨོན་འདུན་ཞུ་ཡ་ཡིན། དཔལ་ས་སྐྱ་ཁྲི་འཛིན་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་བོད་ཀྱི་ལོ་གསར་ལ་སྩལ་བའི་འཚམས་འདྲི་ཞིག་གསན་རོགས་གནང།
བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། ཤིང་འབྲུག་ལོའི། གནམ་ལོ་གསར་བཞད་ཀྱི་དགའ་སྟོན་ལ། ཨེ་ཤེ་ཡ་རང་དབང་རླུང་འཕྲིན་གསན་གཟིགས་གནང་མཁན་གྱི་བོད་རིགས་སྤུན་ཟླ་རྣམ་པ་དང། ཧི་མ་ལའི་རི་རྒྱུད་ཀྱི་ཆོས་གྲོགས་རྣམ་པ། དེ་བཞིན། བོད་ཀྱི་ཆོས་དང་རིག་གཞུང་ལ་དགའ་བའི། འཛམ་གླིང་ཤར་ནུབ་ཀྱི་ལོ་གསར་ལ་སྲུང་བརྩི་གནང་མཁན་ཚང་མ་ལ་དེ་རིང་ངས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། ལོ་གསར་པ་འདིའི་ནང་བསམ་དོན་ཐམས་ཅད་ཆོས་བཞིན་འགྲུབ་པའི་སྨོན་འདུན་ཞུ་རྒྱུ་ཡིན། ལྷག་པར་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དབུས་པའི། བསྟན་འཛིན་གྱི་སྐྱེས་བུ་གང་ན་སུ་བཞུགས་ཐམས་ཅད་སྐུ་ཚེ་རིང་ཞིང། མཛད་འཕྲིན་ཕྱོགས་ཀུན་ཏུ་རྒྱས་པའི་གསོལ་སྨོན་ཞུ་རྒྱུ་ཡིན།
ཡང་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་མཆོག་གིས་ཤིང་འབྲུག་ལོའི་གནམ་ལོ་གསར་བཞད་ལ་འཚམས་འདྲིའི་གསུང་འཕྲིན་གནང་བ་ཞིག་གསན་རོགས་གནང།

གཞིས་བྱེས་གཉིས་ན་བཞུགས་པའི་བོད་མི་ཤ་རིགས་གདུང་རྒྱུད་གཅིག་པ་ཡོངས་དང། འཛམ་གླིང་གང་སར་བཞུགས་པའི་ང་རང་ཚོའི་བོད་མི་ཤ་རིགས་གདུང་གཅིག་པ་ཚང་མ་ལ་ལོ་གསར་བའི་ནང་ལ་བཀྲ་ཤིས་རྟེན་འབྲེལ་དང་འཚམས་འདྲི་ཞུ་གི་ཡོད། འོ་དེ་ནས་ལོ་གསར་བའི་ནང་ལ་ཚང་མ་གི་བསམ་དོན་ཐམས་ཅད་ཡིད་བཞིན་འགྲུབ་པ་དང། བྱ་བ་ལམ་འགྲོ་ཡོང་བ་ཚེ་རིང་ནད་མེད་ཡོང་བ་འོ་དེ་འདྲའི་གི་སྨོན་འདུན་ཞུ་བ་དང། ལྷག་པར་དུ་བོད་གངས་ལྗོངས་ཀྱི་གནས། རྒྱལ་དབང་ཐམས་ཅད་མཁྱེན་པ་གོང་ས་ལྷ་མིའི་རྣམ་འདྲེན་མཆོག་གི་སྐུ་ཚེ་བརྟན་ཅིང་དེ་ག་ནང་བཞིན་བསྟན་འཛིན་གྱི་སྐྱེས་བུ་གང་ན་བཞུགས་པ་ཐམས་ཅད་ཀྱི་སྐུ་ཚེ་བརྟན་པ་དང་མཛད་འཕྲིན་རྒྱས་པའི་སྨོན་འདུན་རྩེ་གཅིག་ཏུ་ཞུ་བ་དང། འཛམ་གླིང་ཡོངས་ཀྱི་ནད་མུག་འཁྲུག་རྩོད་ཞི་བ་བདེ་སྐྱིད་ཕུན་སུམ་ཚོགས་པ་ལ་སོགས་པའི་གནས་སྐལ་བ་བཟང་པོ་བྱུང་བ་དགའི་བར་སྨོན་འདུན་དང་ལོག་ས་རེ་གནང་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལགས།

ཤིང་འབྲུག་གནམ་ལོ་གསར་བཞད་པའི་དགའ་སྟོན་ལ་གསུང་འཕྲིན་སྩལ་བ་ཞིག་གསན་རོགས་གནང། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གི་ད་ལོ་གསར་གསར་དུ་བཞད་པ་ལ་ཡང་བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལ་ཡང་ཨ་ནི་ང་ཚོ་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རེད་ང་རང་སྒེར་གྱི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱས་ནས་འདུག་བྱས་ནས་ཞུ་ཡ་ཡིན། ད་བོད་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་དེ་རྫོགས་འགྲོ་གི་ཡོད་རེད། དེའི་དུས་ཡུན་དེའི་རིང་ག་ལ་དཔེར་ན་ཟླ་ཉིན་ལོ་གསར་ནས་བྱས་ནས་ང་ཚོར་བསམ་བློ་འདྲ་ཞིག་བཏང་བ་འདྲ་བྱས་ན། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟའི་སྐབས་ལ་ཡང་ད་སྐུ་ཁམས་དཔེ་མི་སྲིད་ཡག་པོ། ཉེ་བའི་ཆར་ལ་ཡང་ད་ན་སི་ལི་གུ་རི་རེད་གང་མདོག་རེད། ག་ཡ་ཆིབས་བསྒྱུར་གནང་བའི་སྐབས་ལ་ཡང་དཔེ་མི་སྲིད་སྐུ་ཁམས་ཐང་པོ་བྱས་བྱས། ད་ད་ལྟ་བཞུགས་གདན་འཇགས་བཞུགས་ཡོད་རེད་དེ་ང་ཚོ་སྐལ་བ་བཟང་པོ་ཞེ་པོ་ཅིག་རེད་བྱས་ནས་བསམ་བསྡད་ཀྱི་ཡོད། ད་ཡིན་ནའི་རྒྱལ་བ་རིན་པོ་ཆེས་ཐུགས་རེ་མང་པོ་ཅིག་གནང་ཡོད་རེད་འཛམ་བུ་གླིང་འདིའི་དུས་རབས་ཉེར་གཅིག་འདི་ནང་ལོགས་ལ་ཡག་ཅིག་ང་ཚོ་ཞི་བདེ་མང་ང་ཡོང་ཡ་དང་འཁྲུག་རྩོད་ཉུང་ང་ཡོང་ཡ་མིའི་ཤེས་ཡོན་དང་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྒྱུ་མཚན་ལ་བརྟེན་ནས་བསམ་བློའི་གི་གནས་ཚད་དེ་ཅིག་ཡར་རྒྱས་ཕྱིན་བྱས་ད་འཛམ་བུ་གླིང་འདིའི་ནང་ལ་ཞི་བདེ་མང་ང་བསྐྲུན་ཐུབ་ཡ་གི་ཐུགས་རེ་ཆེན་པོ་ཅིག་འདུག་བྱས་ནས་གནང་ཡོད་རེད་ད་སྟབས་མ་ལེགས་པ་ཅིག་ལ་ཨ་ནི་ད་འཛམ་བུ་གླིང་འདིའི་ནང་ལོགས་ལ་ཡག་ད་དམག་འཁྲུག་དང་གོད་ཆག་མང་པོ་ཞེ་ཅིག་འདུག་བྱས་ནས་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་དུས། དུས་རྒྱུན་དུ་ནས་རྒྱལ་བ་རིན་པོ་ཆེས་བཀའ་གནང་བ་ནང་བཞིན་བྱས་ནས་ང་ཚོ་གི་བོད་པའི་གི་ནང་ཆོས་ལ་བརྟེན་པའི་གི་རིག་གཞུང་འདི་འཚེ་བ་མེད་པ་དང་བྱམས་སྙིང་རྗེ་ལ་བརྟེན་པའི་གི་རིག་གཞུང་ཅིག་ཡིན་དུས། དེ་གི་ད་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེས་བཀའ་སློབ་གནང་བཞག་པ་ཡིན་ནའི་རེད་བསྟན་བདག་བླ་ཆེན་རྣམ་པ་ཚོས་བཀའ་སློབ་གནང་བཞག་པ་དེ་ཚོ་ཡིན་ནའི་རེད་བསྟན་འཛིན་གྱི་སྐྱེས་བུ་དམ་པ་ཚོས་ད་འཛམ་བུ་གླིང་འདིའི་ཁྱོན་ཡོངས་ལ་ཡང་ཅིག་ལག་གཉིས་ཐལ་མོ་སྦྱར་བྱས། ནང་ཆོས་ཀྱི་གོ་དོན་དང་འབྲེལ་བའི་ཐོག་ནས་འཛམ་བུ་གླིང་འདི་ནང་ལ་ཞི་བདེ་དཔལ་གྱི་ད་ཕྱག་ལས་སྣ་ཚོགས་ཅིག་ད་གནང་ཡོད་པ་དེའི་བརྒྱུད་ནས་ང་ཚོས་ཅིག་འཛམ་བུ་གླིང་འདི་ནང་ལ་ཞི་བདེ་བསྐྲུན་ཡ་ལ་བོད་པའི་གི་ནང་ཆོས་དང་རིག་གཞུང་གིས་ཕན་ཐོགས་ཆེན་པོ་ཅིག་སྒྲུབ་ཐུབ་ཀྱི་ཡོད་པ་དེ་གསལ་པོ་རེད། འདིའི་སྒང་ལ་ང་རང་ཚོ་བོད་པ་ཚོའི་ངོས་ནས་ཡིན་པ་ཡིན་ནའི་དམ་བཅའ་བརྟན་པོ་བྱས་བྱས་ང་རང་ཚོ་གི་གནས་སྟངས་གང་ཡིན་ག་འདྲ་ཅིག་གི་འོག་ལ་ཡིན་པ་ཡིན་ནའི་འཚེ་བ་མེད་པའི་གི་ལམ་སྒང་ལ་འཇུག་བྱེད་མ་འོངས་པར་དཀའ་རྙོག་སེལ་བ་ཡིན་ནའི་ཁོ་རྒྱུན་གནས་ཐུབ་ཡག་གང་ཡོད་དེ་འདི་འདྲའི་ཅིག་གནས་སྟངས་ཅིག་སྒང་ལ་འགྱུར་ཐུབ་ཀྱི་རེད་ད་འཚེ་བའི་ཐོག་ནས་ལས་ཀ་ག་རེ་བྱས་པ་ཡིན་ནའི་ཁོ་ག་དུས་ཡིན་ནའི་འཚེ་བ་ལ་ཡ་འཚེ་བའི་གི་ད་འབྲས་བུ་ཅིག་སྨིན་གི་རེད་མ་གཏོགས་བྱེད་གི་ཁོ་བདེ་བའི་གི་སྨིན་ཡ་དེ་ཁག་པོ་རེད་འདུག་བསམ་པ་དེ་ཚོ་ང་ཚོས་དམ་བཅའ་བརྟན་པོ་བཟུང་དགོས་ཡ་དང་ཨ་ནི་ལྷག་པར་དུ་བོད་ནང་ཡོད་པའི་བོད་མི་ཚོས་ད་དཀའ་ངལ་ཆེན་པོ་ཞིག་གྲགས་ཡོད་རེད་ཁྱེད་རང་ཚོ་གདོང་ལེན་མང་པོ་ཅིག་བྱེད་དགོས་ཀྱི་ཡོད་རེད་གནས་སྟངས་ཛ་དྲག་པོ་དང་དཀའ་ངལ་ཆེན་པོ་མང་པོ་ཅིག་འོག་ནས་བྱེད་དགོས་ཀྱི་ཡོད་རེད་དེ་ཡིན་ནའི་ཁྱེད་རང་ཚོའི་ད་ད་ལྟ་བར་དུ་ཧུར་ཐག་པ་དང་དཀའ་ལས་བརྒྱབ་པ་རེད་མི་རིགས་དོན་དག་སོ་སོའི་གི་ཅིག་མི་རིགས་ཀྱི་ངོ་བོ་དོན་དག་སྐད་ཡིག་དང་ཆོས་དང་རིག་གཞུང་ད་ད་ལྟ་རྒྱ་ནག་གཞུང་གི་སྲིད་ཇུས་སེམས་ཤེས་པ་དེ་ཚོ་ལ་བལྟས་པ་ཡིན་ན་ད་ཛ་དྲག་དྲག་ཤོས་ཅིག་གང་ལྟར་བོད་པའི་མི་རིགས་ཀྱི་ངོ་བོ་ཁོ་རང་མེད་པ་བཟོ་ཡག་གི་ད་སྲིད་ཇུས་དེ་འདྲ་ཞིག་འགྲོ་བསྡད་ཀྱི་ཡོད་དུས་ད་ལྟའི་གི་ཅིག་ད། དཀའ་ངལ་ཡོད་རེད་དེ་ཡིན་པ་ཡིན་ནའི་སྔར་དང་མ་འདྲ་བའི་གི་ད་སེམས་ཤུགས་འཕར་མ་ཞིག་བསྐྱེད་བྱས་ཁྱེད་རང་ཚོས་གི་བོད་པའི་མི་རིགས་ངོ་བོ་སྲུང་སྐྱོབ་བྱེད་ཡ་དང་ཨ་གོང་འཕེལ་གཏོང་ཡ་ལ་ཡ་ད་ཐབས་ཤེས་སྣ་ཚོགས་ཅིག་བརྒྱུད་ནས་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཤག་ང་ཚོ་བཙན་བྱོལ་ནང་གང་ཐུབ་ཐུབ་ཅིག་ང་ཚོ་བྱེད་བསྡད་གི་ཡོད་ཟེར་ནས་དེ་ཞུ་ཡིན་ཨ་ལོ་རྗེས་མའི་གི་ལོ་གསར་བར་དུ་ཁྱེད་རང་ཚང་མ་ལ་སྐུ་ཁམས་གསལ་ཐང་ཡོང་ཡ་དང་ཨ་ནི་གཙོ་བོ་དེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་བདེ་པོ་ཡོང་ཡ་དང་སྐུ་ཚེ་ཞབས་པད་བརྟན་ཡ་དེ་ང་ཚོ་གལ་ཆེན་པོ་ང་ཚོ་གཅིག་པུར་མ་རེད་འཛམ་བུ་གླིང་ལ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ལ་ཡང་ང་ཚོ་གསོལ་བ་སྨོན་ལམ་གདབ་ཡ་དང། གལ་ཆེ་ཤོས་དེ་ད་རྒྱལ་བ་རིན་པོ་ཆེས་བཀའ་གནང་བཞག་པ་དེ་གལ་ཏེ་ང་ཚོ་དོན་རྟོགས་པ་བྱས་བྱས་ཨ་ནི་ཉམས་ལེན་གྱི་ཐོག་ལ་འགྲོ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཅེས་ཞུ་ཡ་ཡིན་ཐུགས་རྗེ་ཆེ།
བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ལོ་གསར་གྱི་འཚམས་འདྲི་གནང་བར་སྙན་སྒྲོན་ཞུ་བ་ཡིན། ད་དེ་རིང་ལོ་གསར་གྱི་འཚམས་འདྲི་ཚིག་ཁ་ཤས་ཞུ་ཡ་ལ་ནི་བོད་ཕྱི་ནང་གཉིས་ལ་ཡོད་མཁན་གྱི་བོད་མི་ཡོངས་དང་ཨ་ནི་བོད་ཀྱི་གྲོགས་ཕོ་མོ་ཡོངས་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་དང་ཨ་ནི་སྒེར་གྱི་ངོས་ནས་བོད་ཤིང་འབྲུག་ལོའི་གནམ་ལོ་གསར་དུ་ཚེས་པའི་དགའ་སྟོན་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཟེར་ཞུ་ཡ་ཡིན། ད་ལོ་གསར་ཚེས་ཡོང་འདི་ད་མི་རིགས་ཀྱི་རིག་གཞུང་ལྟ་བུ་འདྲ་བོ་ཞིག་ཆགས་བསྡད་རེད་ཨ་ནི་དེ་ནང་བཞིན་གྱི་དེང་སང་རྒྱལ་སྤྱིའི་ནང་གི་འགྲོ་སྟངས་བལྟས་པ་ཡིན་ན་ད Happy New Year ཟེར་ནས་ཚང་མ་གིས་ཅིག་ལོ་གསར་པ་དེ་ཅིག་སྤྲོ་སྐྱིད་དང་ལྡན་པའི་ཐོག་ནས་ཅིག་བསུ་བསྡད་ཡ་གི་དེ་འདྲའི་གནས་བབ་ཆགས་བསྡད་རེད་ཡིན་ན་ད་ང་རང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཐོག་ནས་ཅིག་ལོ་གསར་སྲུང་བརྩི་བྱེད་སྟངས་ལ་ཅིག་རིག་གཞུང་དང་འབྲེལ་བའི་ཐོག་ནས་ཆོས་ཕྱོགས་དང་འབྲེལ་བའི་ཐོག་ནས་རྣམ་པ་མང་པོ་བྱས་ཏེ་ཨ་ནི་ང་ཚོ་དེ་ཚང་མ་ཅིག་ལོ་གསར་སྲུང་བརྩིའི་སྐབས་སུ་ལག་བསྟར་ཞུ་ཐུབ་དགོས་ཏེ། གལ་ཆེན་པོ་གཅིག་དང་ནི་ད་ག་ནང་བཞིན་གྱི་ལོ་གསར་པའི་ནང་ལོགས་ལ་བྱས་བྱ་བ་བཟང་པོ་མང་པོ་ཅིག་གི་འགོ་རྩོམ་ཐུབ་ཡ། ཨ་ནི་སོ་སོ་གི་དམིགས་ཡུལ་སྐྱོང་ཐུབ་དགོས་ཏེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནང་བཞིན་གྱི་ཉི་མ་གཉིས་གསུམ་དགའ་དགའ་སྤྲོ་སྤྲོ་ཙམ་མ་ཡིན་པ་བྱས་ལོ་གསར་པ་དང་ལོ་ཧྲིལ་པོ་འདི་དོན་སྙིང་དང་ལྡན་པ་ཡོང་ཐུབ་པ་ལ་འབད་བརྩོན་ཞུ་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་རེད་ད་ནང་བཞིན་གྱི་ད་ཆབ་སྲིད་ཀྱི་ཐོག་ནས་ཞུ་བ་ཡིན་ན་ད་ང་རང་ཚོ་བོད་ཕྱི་ནང་གཉིས་ཀྱི་གནས་སྟངས་འདྲ་བོ་ཆགས་ནས་ད་ང་ཚོ་གྱོང་ཆེན་པོ་རེད་ཡིན་ན་ཡང་སྤྱི་ཡོངས་ཀྱི་ད་དུས་རབས་ཉི་ཤུ་རྩ་གཅིག་པའི་ཆབ་སྲིད་ཀྱི་ཁོར་ཡུག་འཛམ་གླིང་གི་ཆབ་སྲིད་ཀྱི་ཁོར་ཡུག་ནང་བལྟས་ཡོང་དུས་ད་འགྱུར་བ་ཆེན་པོ་ཞེ་པོ་ཅིག་འགྲོ་བསྡད་ཀྱི་རེད་ད་ནང་བཞིན་གྱི་རྒྱ་ནག་ནང་ལོགས་ལ་ཡིན་ན་ཡང་ཆབ་སྲིད་ཀྱི་འགྱུར་བ་འགྲོ་བསྡད་ཀྱི་ཡོད་རེད་ཨ་ནི་དེ་ནང་བཞིན་གྱི་ད་འཛམ་གླིང་ནང་ལོགས་ལ་ད་རང་དབང་དང་དམངས་གཙོ་ཟེར་ནས་བྱས་ཚང་མས་དགའ་ཞེན་ཤུགས་ཆེ་བའི་དུས་ཚོད། འགྲོ་ཡ་གི་གོ་སྐབས་དེ་དང་བསྟུན་ནས་ད་ང་རང་ཚོ་བོད་མི་ནང་ལ་ཡང་དམིགས་བསལ་གྱི་གོ་སྐབས་གསར་པ་མང་པོ་ཅིག་ཡོང་གི་ཡོད་རེད་ཨ་ནི་ང་རང་ཚོ་བདེན་པའི་འཐབ་རྩོད་ཀྱི་ཐོག་ནས་ཀྱི་ང་རང་ཚོ་ཀྱི་བདེན་པ་དང་རྒྱུ་མཚན་ཡོད་པ་ཡིན་དུས་ཉི་མ་གཅིག་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་ཐུབ་ཡ་གི་ངེས་པ་འདྲ་བོ་ཞིག་ཆགས་བསྡད་རེད་ཨ་ནི་དེའི་ཐོག་ལ་ཨ་ནི་ཚང་མས་བྱས་འབད་བརྩོན་དང་ཐུགས་ཁུར་གནང་དགོས་ཡ་གཅིག་དང་ཨ་ནི་ད་ག་ནང་བཞིན་གྱི་ད་ང་རང་ཚོ་ཕ་མེས་ནས་ཡོད་པའི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ད་ང་རང་ཚོ་བོད་མི་ཚང་མའི་འགན་ཡིན་ཚང་མས་དེའི་ཐོག་ནས་ཀྱི་སེམས་ཁུར་གནང་ནས་ཀྱི་ཉིན་རེའི་འཚོ་བའི་ནང་ལོགས་ལ་བེད་སྤྱོད་ཡོང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཤག་དེ་ཡིན་དུས་ད་བོད་མི་རིགས་གནས་མ་གནས་ཟེར་དེ་བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཐོག་ལ་ཐུག་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་གྱི་བོད་སྐད་ཡིག་དང་རིག་གཞུང་ཟེར་དེ་ཡོད་ཕྱིན་ཆད་ད་མི་རིགས་དེ་གི་རང་དང་ངོ་བོ་མཚོན་ཐུབ་ཡག་གི་གནས་སྟངས་ཆགས་བསྡད་རེད་ཨ་ནི་དེ་ཚོའི་ཐོག་ལ་ང་ཚོས་ཐུགས་སྣང་གནང་ནས་འབད་བརྩོན་ཞུ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཤག་དེ་ཡིན་དུས་ད་ག་ནང་བཞིན་གྱི་ད་ལོ་འདིའི་ནང་ལོགས་ལ་གལ་ཆེ་བ་གཅིག་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་བརྩིས་པ་ཡིན་ན་དགུང་ལོ་དགུ་བཅུའི་ནང་ལོགས་ལ་ཕེབས་ཡོང་གི་ཡོད་རེད། ཨ་ནི་དེ་ནང་བཞིན་གྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་པོ་འཚོ་བཞུགས་གནང་ཡ་དགོས་ཡ་དེ་ད་ང་རང་ཚོ་བོད་མི་ཚང་མའི་ད་གཅིག་རེ་འདུན་གཅིག་པུ་འདྲ་བོ་ཞིག་ཆགས་བསྡད་རེད། ཨ་ནི་སྐྱབས་མགོན་རིན་པོ་ཆེ་གི་རླབས་ཆེན་དགོངས་བཞེས་དེ་ཚོ་ང་ཚོས་འགྲུབ་ཐུབ་ཡ། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་ཞུ་ཐུབ་དགོས་ཡ། དེ་འདྲ་གི་ཐོག་ནས་ད་ང་ཚོ་གཞུང་འབྲེལ་རེད་གཞུང་འབྲེལ་མ་ཡིན་པའི་ཐོག་ནས་ད་ང་ཚོ་དགུ་བཅུའི་གོ་སྟོན་ཟེར་ནས་སྲུང་བརྩི་གི་ལས་རིམ་མང་པོ་ཡོང་གི་རེད། ད་ག་ནང་བཞིན་གྱི་ད་བོད་མི་ཚང་མས་བྱས་སྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན་རེད་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རེད་དེ་འདྲ་མཚོན་ཐུབ་ཡག་གི་སྒེར་སོ་སོའི་ངོས་ནས་ལས་རིམ་དེ་འདྲའི་ཆ་ཤས་ལེན་ཐུབ་པ་ཡིན་ན་ཏན་ཏན་དེ་ཡག་པོ་རེད་བསམ་གྱི་འདུག་ཨ་ནི་སྤྱི་ཡོངས་ཀྱི་ད་ང་རང་ཚོ་བོད་མི་རིགས་ཟེར་ཡོང་དུས་ཀྱི་ལོ་རྒྱུས་ཀྱི་ཐོག་ནས་བལྟས་པ་ཡིན་ན་བྱས་ལོ་རྒྱུས་རིག་གཞུང་ཕྱུག་པོ་ཡོད་མཁན་ཞིག་ཆགས་བསྡད་རེད་ང་རང་ཚོ་མེས་པོ་བཙན་པོ་གོང་མ་རྣམས་ཀྱི་སྙིང་སྟོབས་དང་འབད་བརྩོན་ལ་བརྟེན་ནས་བྱས་ཆོས་རིག། དམིགས་བསལ་གྱི་ད་ཕུན་སུམ་ཚོགས་པ་ཅིག་ཡོད་པ་ཡིན་དུས། ད་ང་རང་ཚོ་བོད་གངས་ཅན་པ་ཟེར་ནས་བོད་བོད་རིགས་སྤུན་ཟླ་ཟེར་ནས་ཚང་མས་ད་ཅིག་གཅིག་གྱུར་གྱི་འདུ་ཤེས་དེ་སླེབས་ཐུབ་ཡོད་རེད་དེ་ནང་བཞིན་གྱི་ད་ང་རང་ཚོ་མཚམས་རེ་འོང་ཅིག་ལུང་ཚན་དང་ཆོལ་ཁ་དེ་འདྲའི་རྒྱུ་མཚན་དེ་བཤད་ནས་ཅིག་བོད་མིའི་ནང་ཁུལ་གྱི་མཐུན་ལམ་དེ་རྡོག་རོལ་གཏོང་བསྡད་དེ་འདྲའི་གི་མཚམས་རེ་ཡོང་བསྡད་པའི་གནས་སྟངས་ལ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་དེ་འདྲའི་གི་ཐོག་ལ་ང་ཚོ་དགོངས་པ་བཞེས་ནས་མཚམས་རེ་བསམ་ཚུལ་མ་མཐུན་པ་ཡོང་ཆོག་གི་རེད། དེ་ཡིན་དུས་ང་ཚོ་ཁྱིམ་ཚང་གཅིག་ནང་ཡིན་ན་ཡང་བསམ་ཚུལ་མ་མཐུན་པ་ཡོང་གི་ཡོད་རེད་དེ་རྒྱུ་མཚན་ཆེན་པོ་འདྲ་བཟོས་ནས་ཨ་ནི་གཅིག་འགལ་བ་ཆེ་རུ་བཟོ་ཡག་གི་འབད་བརྩོན་འདྲ་བོ་དེ་དེ་ནམ་ཡང་མ་གནང་བ་དང། དེ་འདྲས་ཀྱི་གནང་མཁན་ཡོད་པ་ཡིན་ན་དེ་ཚོ་ལ་གོ་སྐོན་བསླབ་བྱ་བྱེད་ཐུབ་དགོས་དེ་གལ་ཆེན་པོ་རེད་ཤག་ཟེར་ནས་དེ་ཞུ་ཡག་ཡིན་ཨ་ནི་ང་ཚོ་བཙན་བྱོལ་ནང་ལོགས་ལ་ཐོག་མར་འབྱོར་བའི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོལ་ཁ་གསུམ་དེ་ཤི་ན་མཉམ་ཤི་སྡུག་ན་མཉམ་སྡུག་གི་ད་སྐྱབས་མགོན་རིན་པོ་ཆེའི་ཐོག་མའི་དགོངས་གཞི་ཆགས་བསྡད་རེད་ཨ་ནི་དེ་འདྲའི་ཡོང་ཡ་ལ་ད་བཀའ་སློབ་རིམ་པ་མང་པོ་ཅིག་ཕེབས་བསྡད་རེད་དེ་ཡིན་དུས་ཨ་ནི་དེ་ཚོ་ང་ཚོ་དགོངས་པ་བསྐྱངས་ནས་སྤྱི་ཡོངས་ཀྱི་ཆ་ནས་ང་ཚོ་བོད་པ་རྣམ་པ་མཐུན་ལམ་དམ་ཚིག་ཡག་ཐག་ཆོད་ཡོད་རེད་དེ་ད་རུང་ཡིན་ན་ཡང་ང་ཚོ་ཤུགས་ཆེ་རུ་གཏོང་ཐུབ་དགོས་ཡ་དེ་ཚང་མས་འབད་བརྩོན་གནང་རོགས་གནང་ཞུ་ཡ་ཡིན་ད་ལོ་གསར་གྱི་འཚམས་འདྲི་མཉམ་དུ་ད་ཚིག་ཁ་ཤས་ཀྱི་དེ་འདྲའི་ཞུ་ཡ་ཡིན་ཨ་ནི་སླར་དུ་ལོ་གསར་བ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཨ་ནི་ལོ་གསར་བའི་ནང་ནད་མེད་ཚེ་རིང་བདེ་སྐྱིད་ཕུན་སུམ་ཚོགས་པ་ཨ་ནི་དེ་ག་ནང་བཞིན་གྱི་ད་བྱམས་པ་དང་བརྩེ་བ་སྙིང་རྗེའི་ནུས་པ་དེ་གོང་དུ་འཕེལ་བའི་ཐོག་ནས་འཛམ་གླིང་ཞི་བདེ་ཡོང་ཡ།

གསུང་འཕྲིན་ཞིག་གསན་རོགས་གནང། བཀྲ་ཤིས་བདེ་ལེགས། Main sabhi Himachal vasiyon ki or se།
བཀྲ་ཤིས་བདེ་ལེགས། ངས་ཧི་མཱ་ཅལ་མངའ་སྡེའི་ནང་གནས་སྡོད་ཡུལ་མི་ཚང་མས་ཚབ་ཞུས་ཏེ། བོད་ཀྱི་ལོ་གསར་པའི་སྐལ་བཟང་གི་ཉིན་མོ་དེར། བོད་མི་གཅེན་གཅུང་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། ང་ཚོ་ཧི་མ་ཅལ་ན་གནས་སྡོད་ཡུལ་མི་ཚང་མ་དགའ་འོས་པ་དང་སྤོབས་པ་སྐྱེ་དགོས་པ་ཞིག་ནི། ཧི་མ་ཅལ་ན་ཆགས་པའི་རྡ་རམ་ས་ལ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་དུ་གྱུར་ཡོད། ཚང་མས་མཁྱེན་གསལ་ལ། ལོ་མང་ནས་ཧི་མ་ཅལ་མངའ་སྡེའི་ཡུལ་མི་དང་བོད་མིའི་དབར་ཕན་ཚུན་འཆམ་མཐུན་ངང་གནས་ཡོད་ལ། དེ་ལྟ་བུའི་འཆམ་མཐུན་མ་འོངས་མུ་མཐུད་གནས་རྒྱུར་ངས་རེ་བ་རྒྱབ་བཞིན་ཡོད། ངས་བོད་ཀྱི་ལོ་གསར་པའི་ཉིན་མོ་དེའི་བརྒྱུད་ང་ཚོ་ཚང་མའི་མི་ཚེའི་ནང་གཏན་གྱི་བདེ་སྐྱིད་དང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན། རྒྱ་གར་རྒྱལ་ལོ། ཧི་མ་ཅལ་རྒྱལ་ལོ། Jai Hind Jai Himachal། རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་ལོ་གསར་གྱི་འཚམས་འདྲི་གནང་བ་ཞིག་གསན་རོགས་གནང།
ལོ་གསར་གྱི་བཀྲ་ཤིས་པའི་དུས་ཚིགས་བཟང་པོ་འདིར་ཕྲན་གྱིས་ཧི་མ་ལ་ཡའི་མི་རིགས་དང་འཛམ་གླིང་གང་སར་གནས་པའི་བོད་མིའི་སྤྱི་ཚོགས་ཡོངས་ལ་ལོ་གསར་གྱི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ། ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ནང་བདེ་སྐྱིད་ཕུན་ཚོགས་དང་བྱིན་གྱིས་རློབས་པ། སྐུ་ཁམས་གསལ་ཞིང་འཆམ་མཐུན་དང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ། འཛམ་གླིང་འདི་ཞི་བདེས་ཁྱབ་གྱུར་ཅིག་སླར་ཡང་བཀྲ་ཤིས་བདེ་ལེགས་དང་ལོ་གསར་འཚམས་འདྲི་ཞུ།
ཡང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ། རྒྱ་གར་གྱི་སྲིད་འཛིན་ཟུར་པ་རཱམ་ནཱཐ་ཀོ་བིན་མཆོག་གིས་འཚམས་འདྲི་གནང་བ་ཞིག་གསན་རོགས་གནང། On this special occasion of the Tibetan New Year, Losar, ད་རེས་བོད་ཀྱི་ལོ་གསར་གྱི་དམིགས་བསལ་དུས་ཚིགས་འདིར་ངོས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་འཛམ་གླིང་ཁྱོན་ཡོངས་སུ་གནས་པའི་བོད་མི་རྣམས་ལ་འཚམས་འདྲི་ཞུ་རྒྱུ་ཡིན། བྱམས་སྙིང་རྗེ་གཞི་རྩར་བཟུང་བའི་བོད་ཀྱི་ཆོས་དང་རིག་གཞུང་རྒྱུན་གནས་ཐུབ་པའི་སྨོན་འདུན་ཞུ། རྒྱ་གར་དེ་བཞིན་ནང་པ་སངས་རྒྱས་པའི་ཆོས་ཀྱི་འབྱུང་ཁུངས་ཀྱི་རྒྱལ་ཁབ་ཅིག་ཡིན་པ་དང། འཛམ་བུ་གླིང་འདིའི་ནང་འབྱུང་བཞིན་པའི་ནད་མུག་འཁྲུག་རྩོད་ཀྱི་སྐབས་ནང་པ་སངས་རྒྱས་པའི་རིན་ཐང་ཅན་གྱི་བྱམས་པ་དང་འཚེ་བ་མེད་པ། དེ་བཞིན་གཞན་ཕན་གྱི་བསམ་པས་མུན་སེལ་གྱི་སྒྲོན་མེ་ལྟ་བུ་ཕན་ཐོགས་བསྐྲུན་ཡོད་ལ། ནང་པ་སངས་རྒྱས་པའི་ཆོས་ཀྱི་བསླབ་བྱ་ཁག་དེ་སྔ་ལས་དེང་རབས་ཅན་གྱི་དུས་འདིར་འབྲེལ་བ་ཆེ་བ་ཆགས་ཡོད་པ་རེད།

རྒྱ་གར་གྱི་བོ་ལི་ཝུད་གློག་བརྙན་འཁྲབ་སྟོན་པ། སོ་ནུ་སུ་ཌུ་ཞུ་བའི་ལོ་གསར་གྱི་འཚམས་འདྲི་གནང་བ་ཞིག་སྙན་སྒྲོན་ཞུ་གི་ཡིན། Hi everyone so I'm very happy to be on radio free Asia today and ཚང་མ་ལ་བཀྲ་ཤིས་བདེ་ལེགས་ང་དེ་རིང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་དུ་བཅར་རྒྱུ་བྱུང་བར་དགའ་པོ་བྱུང་ངས་གོ་སྐབས་འདི་བཟུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་འཛམ་བུ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་རྣམས་ལ་བདེ་སྐྱིད་ཕུན་སུམ་ཚོགས་པ་དང་བཀྲ་ཤིས་པའི་ལོ་གསར་གྱི་སྨོན་འདུན་ཞུ་རྒྱུ་ཡིན། ཚང་མར་དཀོན་མཆོག་གིས་གཟིགས་པའི་སྨོན་འདུན་ཞུ། གུས་པ་ནི་གཡོ་བ་མེད་པའི་སྙིང་རྗེ་དང་བྱམས་བརྩེའི་ནུས་སྟོབས་ལ་ཡིད་ཆེས་ཆེན་པོ་ཞུ་མཁན་ཞིག་ཡིན་ལ། གུས་པ་རང་ཉིད་ཀྱིས་བྱམས་བརྩེའི་རིན་ཐང་འདི་དག་གཞི་རྩར་བཟུང་སྟེ་མི་ཚེ་སྐྱེལ་རྒྱུའི་ཐོག་འབད་བརྩོན་ཞུ་བཞིན་ཡོད་ལ། གཞན་ཕན་གྱི་བྱ་བ་བསྒྲུབ་རྒྱུར་འབད་བརྩོན་ཆེན་པོ་ཞུ་གི་ཡོད་པས་འདིའི་བརྒྱུད་ནས་ཞི་བདེ་དང་སྐྱིད་སྣང་གི་ཚོར་བ་ཐོབ་ཀྱི་འདུག་འདི་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྒྱུན་དུ་བཀའ་སློབ་གནང་བཞིན་པ་ཞིག་རེད། དེར་བརྟེན་ད་རེས་ཀྱི་ལོ་གསར་བའི་དུས་ཚིགས་འདིར་ངས་སྨོན་འདུན་ཞུ་རྒྱུ་ནི། ཁྱེད་རྣམ་པས་ནང་པ་སངས་རྒྱས་པའི་ཆོས་ཀྱི་བསླབ་བྱ་སྙིང་རྗེ་དང་ལྡན་པ་ཞིག་གི་ཐོག་ལ་རྒྱུན་གནས་ཐུབ་པ་དང་འཛམ་བུ་གླིང་འདིའི་ནང་བཟང་ཕྱོགས་ཀྱི་འགྱུར་བ་ཞིག་བསྐྲུན་ཐུབ་པའི་སྨོན་འདུན་ཞུ་དཀོན་མཆོག་གི་ཐུགས་རྗེས་གཟིགས་པར་འཚལ། གྲོགས་པོ་ཚོར་ལོ་གསར་ལ་བཀྲ་ཤིས་བདེ་ལེགས།
ལོ་གསར་བཀྲ་ཤིས་བདེ་ལེགས my friends།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མི་རྣམས་ལ་ལོ་གསར་བར་འཚམས་འདྲི་ཞུ་རྒྱུ་བྱུང་བར་སྤྲོ་སྣང་ཤིན་ཏུ་འཁོལ་ཞིང་དགའ་ཚོར་ཆེན་པོ་བྱུང། ལོ་གསར་བར་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ། བོད་མི་ཞུམ་པ་མེད་པའི་སོར་ཆུད་ནུས་རྩལ་དང་བྱམས་བརྩེ་དང་སེམས་བཟང་གི་ཁྱད་ཆོས་ལྡན་པའི་རིག་གཞུང་བཟང་པོ་དེ་བསྐལ་པ་ནས་བསྐལ་པའི་བར་རྒྱུན་ཆད་མེད་པར་བརྒྱུད་སྤྲོད་ཐུབ་པའི་སྨོན་འདུན་ཞུ་གི་ཡོད། བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་མི་ཉམས་པར་རྟག་ཏུ་གནས་པའི་ཐོག་འཛམ་བུ་གླིང་འདིའི་ནང་གི་མི་འབོར་གྲངས་ལས་འདས་པར་ཕན་ཐོགས་སྒྲུབ་ཐུབ་པའི་སྨོན་འདུན་ཞུ་རྒྱུ་ཡིན། ངའི་བོད་མི་གྲོགས་པོ་ཚོར་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ། ལོ་གསར་བཀྲ་ཤིས་བདེ་ལེགས my Tibetan friends། འཛམ་གླིང་ནང་གི་གྲགས་ཅན་མ་བྱན་ཆེན་པོ་དང་སྒྱུ་རྩལ་བ་ཝི་ཀ་ས་ཁ་ན་ཞུ་བའི་ལོ་གསར་གྱི་འཚམས་འདྲི་གསན་རོགས་གནང།
Hi everyone this is Vikas Khanna། ཚང་མ་ལ་བཀྲ་ཤིས་བདེ་ལེགས་ང་བྷི་ཀཱས་ཁ་ན་ཡིན། གུས་པས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་འཛམ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་རྣམས་ལ་ལོ་གསར་བ་འདིར་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཤུགས་ཆེ་ཞུ་རྒྱུ་ཡིན། ལོ་འདིའི་ནང་བདེ་སྐྱིད་དང་ཞི་བདེ་ཕུན་ཚོགས་ཡོང་བའི་སྨོན་འདུན་ཞུ།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བཞུགས་སྒར་རྡ་རམ་ས་ལར་གཞུང་འབྲེལ་གྱིས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ལོ་གསར་སྲུང་བརྩི་ཞུས་པའི་སྐོར་ལ། བློ་བཟང་དགེ་ལེགས་ལགས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་ཡིན། བོད་ཤིང་འབྲུག་ལོ་ཡི་གནམ་ལོ་གསར་དུ་བཞད་པའི་ཚེས་གཅིག་གི་སྔ་དྲོ་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཡང་སྟེང་དུ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་རིན་པོ་ཆེས་དབུས་དགེ་འདུན་པ་རྣམ་པ་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་དང་སྤྱི་འཐུས་ཚོགས་གཞོན་གཙོས་པའི་མཛད་གཙོ་རྣམ་པ། དེ་བཞིན་སྲི་ཞུའི་ལས་བྱེད་པ་རྣམ་པ་ལྷན་འཛོམས་ཀྱིས་ཚེས་གཅིག་གི་ཚེས་གཏོར་ཆོ་གའི་སྒོ་ནས་བོད་ཀྱི་གཞུང་འབྲེལ་ལོ་གསར་སྲུང་བརྩི་ཞུས་གནང་སོང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས། བོད་མིའི་སྒྲིག་འཛུགས་བཀའ་ཤག་གི་ཚབ་ཞུས་ཏེ་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ་བ་དང་སྦྲགས་གཞིས་བྱེས་བོད་མི་རྣམས་མགྱོགས་མྱུར་ལྷན་འཛོམས་ཡོང་བའི་སྨོན་འདུན་ཞུས་གནང་གི་འདུག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད། དེ་ནང་བཞིན་བོད་ཀྱི་ང་ཚོ་བསྟན་བདག་བླ་ཆེན་ཁག་རྣམ་པ་ཚང་མ་ལ་ཡང་སྐུ་ཚེ་ཡུན་དུ་བརྟན་པ་དང། དེ་ནང་བཞིན། ཐུགས་ཀྱི་བཞེད་དོན་ཚང་མ་གཅིག་ང་ཚོ་ད་ག་ལ་བ་ལྷུན་གྱིས་གྲུབ་པ་དེ་ནང་བཞིན་བོད་རིགས་སྤུན་ཟླ་རྒན་གཞོན་བར་གསུམ་ཚང་མ་ལ་ཡང་ནད་མེད་ཚེ་རིང་དང་ནི་བདེ་སྐྱིད་ལམ་ལྷོང་དེ་འདྲ་ཡོང་བའི་གི་སྨོན་ལམ་དང་དེ་ནང་བཞིན་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བྱིན་རླབས་དང་དེ་ནང་བཞིན་ང་རང་ཚོ་ད་བོད་མི་སྤྱི་ཡོངས་ཀྱི་བསོད་ནམས་མཐུ་ལས་ཀྱི་ཐོག་ནས་ཨ་ནི་གང་མགྱོགས་ཀྱིས་བོད་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་བའི་གི་སྨོན་འདུན། ཞུ་གི་ཡོད། ཞེས་དེ་ཞུ་ཡིན་ལོ་གསར་བཀྲ་ཤིས་བདེ་ལེགས་ཞུ་ཡ། ཡང་སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་ལོ་གསར་པའི་ལམ་བུ་འདི་ནི་ཚང་མས་བདེ་སྐྱིད་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐབས་ལ་འབད་དེ་བཟོད་བསྲན་དང་གུ་ཡངས་ཀྱི་སྒོ་ནས་ལས་དོན་སྒྲུབ་ཐུབ་པའི་རེ་བ་ཡོད་པ་གསུངས་ཀྱི་འདུག། ཨ་ནི་ལོ་གསར་པའི་གི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡ་ཡིན། ཨ་ནི་གཉིས་ནས་ད་བཀྲ་ཤིས་པོ་དང་བདེ་པོ་ལེགས་པོ་ཡོང་པ་བྱེད་པ་ལ་ཡ། ད་འཇིག་རྟེན་འདིའི་ནང་ལོགས་ལ་ཡ། ཁ་སུག་རེ། ནད་ཡམས་འཁྲུག་རྩོད། འཁོན་འཛིན། མ་མཐུན་པ་འདི་སྐད་ཚང་མ་ཞི་བ་ཡོང་ཡས་ལ་ཡ་ད་ང་རང་ཚོ་ཚང་མའི་ནང་ལོགས་ལ་ཡ་སྤྱི་སེམས་དང། ཨ་ནི་སྒྲུབ་ཕྱོགས་གི་ཐོག་ནས་ག་རེ་གནང་དགོས་ཀྱི་འདུག་དེའི་གཞི་རྩ་བཅོལ་བའི་ཐོག་ནས་ཨ་ནི་ལམ་བུ་འདི་གསར་པ་ཅིག་དང་བཟོད་བསྲན་ལྡན་པའི་གི་ཁོག་ཡངས་ཀྱི་ཐོག་ནས་ཨ་ནི་ང་ཚོའི་གི་ལས་དོན་སྒྲུབ་ཡས་ཐོག་ལ་ཡ་ཚང་མས་གི་ཨ་ནི་ཕྱར་གྲུ་མཉམ་འདེགས་ཀྱི་ཨ་ནི་ཅིག། འཛམ་གླིང་འདི་ཞི་བདེ་ཡོང་ཡས་དང་རང་སྐྱིད་མི་སྨོན་ཡོང་ཡས་ལ་ཡང་ཚང་མས་དགོངས་པ་བཞེས་དགོས་རེད་བསམ་གྱི་འདུག། དེ་ནས་ཚེས་གཅིག་གི་ཚེས་གཏོར་ཆོ་ག་རྣམས་བསྒྲུབས་པའི་རྗེས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཚོགས་ཁང་ཆེན་མོའི་ནང། སྲིད་ཚབ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱལ་བའི་བཞུགས་ཁྲི་རིན་པོ་ཆེར་མཎྜལ་རྟེན་གསུམ་འདེགས་འབུལ་ཞུས་པ་དང་དེ་ནས་ཚོགས་ལངས་པ་གཉིས་ནས་ཆོས་ཀྱི་བགྲོ་གླེང་གནང་བ་དང་བོད་ཀྱི་ཟློས་གར་ཚོགས་པའི་ངོས་ནས་གར་གླུ་གཟིགས་འབུལ་ཞུས་གནང་སོང། དེ་དང་ཕྱོགས་མཚུངས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ལོ་གསར་དང་འབྲེལ་བའི་རྣམ་ཀུན་ལྟར་མཆོད་བཤམས་རྒྱས་པོ་ཞེ་དྲག་གནང་འདུག་པ་མ་ཟད་རྒྱལ་ཁབ་ཕྱི་ནང་གི་མི་མང་ཕོན་ཆེན་འདུ་འཛོམས་ཀྱིས་བང་བསྒྲིགས་ཏེ་མཆོད་མཇལ་དུ་བཅར་བཞིན་འདུག་ཅིང་བོད་མི་ཁག་ཅིག་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བརྒྱུད་ནས་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་འཚམས་འདྲི་ཞུས་ཏེ་མགྱོགས་མྱུར་ལྷན་འཛོམས་ཡོང་བའི་སྨོན་འདུན་ཡང་ཞུས་གནང་གི་འདུག།
བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡང་ལོ་སར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང་ངས་དམིགས་བསལ་གྱིས་ང་ཚོ་དེ་རྡ་རམ་ས་ལ་གི་ས་གནས་མི་མང་ཡོངས་ལ་ཡང་ལོ་སར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ལོ་གསར་པ་འདིའི་ནང་ལོགས་ལ་ཡང་ང་ཚོ་ཚང་མ་གི་འཆམ་མཐུན་རེ་དང་ནང་བཞིན་གྱི་བྱ་བ་ལམ་འགྲོ་ཡོང་བའི་གི་ངས་སྨོན་འདུན་ཞུ་གི་ཡོད།
སྐལ་བཟང་དཔལ་མོ་བོད་ལ་གཞིས་བྱེས་མཉམ་འཛོམས་ཡོང་བའི་བཀྲ་ཤིས་སྨོན་ལམ་གཞིས་བྱེས་མཉམ་འཛོམས་ཡོང་བ་སྲིད་ཁྲིའི་སྟེང་ལ་གྱོང་ས་ཡིན་གཞིས་སྣ་བོ་དུང་དཀར་ཨང་རྩིས་ཞུ་ཡོང་བའི་བཀྲ་ཤིས་སྨོན་ལམ་ཤོག། ང་ལ་མིང་ཚེ་རིང་འཆི་མེད། བོད་ཕྱི་ནང་གཉིས་ལ་བཞུགས་པའི་ཨ་ནེ།

ང་ཚེ་རིང་ལྷུན་གྲུབ། ལ་དྭགས་ནས། ད་ཕྱི་ནང་གཉིས་སུ་བཞུགས་པའི་ནི་བོད་རིགས་སྤུན་ཟླ་ས་ཆ་གང་རུང་བཞུགས་ཡོད་ན་ནི་ལོ་སོ་མ་ལ་བཀྲ་ཤིས་བདེ་ལེགས་དང། ཨ་ནི་ལོ་སོ་མ་དེ་དཔེ་བྱ་བ་ལམ་ལྷོང་ཡོང་བ་དང། ཨ་ནི་སངས་རྒྱས་སྐུ་ཚེ་བརྟན་པ་དང་བོད་གཞིས་བྱེས་གཉིས་ལ་ནི་དཔེ་ལྷན་འཛོམས་ཡོང་བ་དང་ཨ་ནི་བཀྲ་ཤིས་བདེ་ལེགས་ཞུ། འོན་ཀྱང་ལོ་གསར་ཚེས་གཅིག་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་དུ་མི་མང་ཕོན་ཆེན་འདུ་འཛོམས་ཐད་དོགས་ཟོན་བྱེད་བཞིན་ཡོད་པ་མ་ཟད། ལྷ་སའི་གཞུང་ལམ་ཁག་ཅིག་བཀག་འགོག་བྱེད་བཞིན་པའི་བརྡ་ཁྱབ་ཀྱང་བཏང་ཡོད་འདུག་ལ་མཆོད་མཇལ་བྱེད་ཡུལ་ཁག་ཏུ་ཞིབ་བཤེར་ས་ཚིགས་ཆེད་འཛུགས་བྱས་ཡོད་པ་བོད་ནང་གི་བོད་མི་གཉིས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། གཞན་ཡང་བོད་ནང་གི་སྲོལ་རྒྱུན་གོམས་སྲོལ་ལྟར་བཙན་བྱོལ་ནང་དུ་ཡང་བོད་མི་ཚོས་ལོ་སར་ཚེས་པ་བཅོ་ལྔ་བར་དུ་སྡེར་ཁ་སྒྲིག་ཤོམ་གནང་གི་ཡོད་ཅིང་ཚེས་པ་བཅུ་བཞི་ཉིན་གར་འཆམ་དང་ཚེས་པ་བཅོ་ལྔ་ཉིན་བཅོ་ལྔ་མཆོད་པ་ཞེས་སྲུང་བརྩི་ཞུ་གི་ཡོད་པ་རེད།

རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་པེ་བོད་མིའི་གཞིས་ཆགས་ཀྱི་བོད་མི་མི་ཉུང་བ་ཞིག་ནས་ལོ་སར་ཚེས་གཅིག་ཉིན་སྔར་སྲོལ་ལྟར་རང་གི་བླ་མ་དགེ་བའི་བཤེས་གཉེན་མཇལ་བ་དང་དགོན་སྡེ་ཁག་ལ་མཆོད་མཇལ་ལ་ཕེབས་པ་སོགས་གནང་སྟེ་ལོ་སར་ཚེས་པ་གཅིག་གི་སྲུང་བརྩི་ཞུས་གནང་བའི་གནས་ཚུལ་ཞིག་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྦེལ་ཀོབ་པེ་གཞིས་ཁོངས་ཀྱི་བོད་མི་མི་ཉུང་བ་ཞིག་ནས་ལོ་སར་ཚེས་གཅིག་ཉིན་སྔར་སྲོལ་ལྟར་རང་གི་བླ་མ་དང། དགེ་བའི་བཤེས་གཉེན་མཇལ་བ་དང་དགོན་སྡེ་ཁག་ཏུ་མཆོད་མཇལ་ལ་ཕེབས་པ་སོགས་གནང་སྟེ། ལོ་སར་ཚེས་གཅིག་ཉིན་སྲུང་བརྩི་ཞུས་གནང་ཡོད་པ་རེད། དེ་ཡང་བོད་པའི་ཤིང་འབྲུག་ལོའི་ལོ་སར་ཚེས་གཅིག་ཉིན་སྔར་སྲོལ་བཞིན་བླ་མ་ལོ་སར་ཞེས་འབོད་སྲོལ་ཡོད་པ་ལྟར། འདི་ག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་པེ་ལུགས་བདེ་གཞིས་ཁོངས་གཉིས་ཀྱི་བོད་མི་སེར་སྐྱ་མི་མང། མི་ཉུང་བ་ཞིག་ནས་རང་གི་བླ་མ་དང་དགེ་བའི་བཤེས་གཉེན་བཅས་པ་དང། དེ་བཞིན་དགོན་སྡེ་ཁག་ཏུ་མཆོད་མཇལ་དང་ཕྱག་འཚལ་སྐོར་སྐྱོད་སོགས་གནང་སྟེ། བོད་པའི་ལོ་གསར་ཚེས་གཅིག་ཉིན་སྲུང་བརྩི་ཞུས་གནང་ཡོད་པ་རེད། དེའི་སྐོར་བོད་མི་སེར་སྐྱ་རྒན་གཞོན་གསུམ་གྱིས་ངོ་སྤྲོད་གནང་ཡོད་ལ། བ་མོ་ཡིན་ལབ་ཀྱི་ཡོད་ངའི་མིང་ལ་ང་སུད་སི་ནས་ཡོང་བ་ཡིན་ཨ་ནེ་ཟླ་བ་ལ་དེ་རིང་ལོ་གསར་ཚེས་པ་གཅིག་ལ་དགོན་པ་མཆོད་མཇལ་ཞུ་བ་འགྲོ་ཨ་ནེ་སྨོན་ལམ་བརྒྱབ་བོད་རང་བཙན་མྱུར་དུ་ཐོབ་པ་ཤོག་ཟེར་ནས་སྨོན་ལམ་བརྒྱབ་ཡིན་སེམས་པ་ཨེ་དཔེ་སྐྱིད་པོ་ཞིག་འདུག་དཔེ་དམིགས་བསལ་གྱི་སེམས་པ་སྐྱིད་པོ་བྱུང་སོང། ཨ་ནི་ངའི་མིང་ལ་ཐུབ་བསྟན་རབ་བརྟན་ཡིན་ད་དེ་རིང་ང་ཚོ་བོད་ཀྱི་ལོ་སར་ཚེས་པ་གཅིག་ཡིན་པ་ཡིན་ཙང། དེ་ནས་ད་ང་རང་སྡོད་ས་སྦེལ་ཀོབ་པེ་ཡིན་ཙང་ད་ལྟ་འདི་ཡི་གི་ཨ་ནི་སེ་ར་བྱེས་ལ་མཆོད་མཇལ་ཡོང། ཨ་ནི་ད་སངས་རྒྱས་བཅོམ་ལྡན་འདས་དང་ཨ་ནི་ཡི་དམ་རྟ་མགྲིན་དང་དེ་ནས་སྐྱབས་མགོན་རིན་པོ་ཆེ། སྐུ་པར་མཐོང་གྲོལ་རིན་པོ་ཆེ་འདི་སོགས་མཇལ་ཨ་ནི་སོ་རང་སྨོན་ལམ་བཏབ་ད་སོ་རང་སྨོན་ལམ་གལ་ཆེ་གི་དེ་གཅིག་ང་ཚོ་བོད་གཞིས་བྱེས་ལྷན་འཛོམས་བྱུང་ཐུབ་ཡ། ཨ་ནི་བོད་ཀྱི་བདེན་མཐའ་མྱུར་དུ་གསལ་ཡ་ཨ་ནི་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་མཛད་འཕྲིན།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། དེ་རིང་གི་གསར་འགྱུར་ཁག་ཚང་དབུ་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་བ་ཡིན། བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གཞན་བསྟན་འཛིན་ལུང་རྟོགས་མཆོག་གིས་བོད་ཕྱི་ནང་གཉིས་ཀྱི་བོད་མི་རྣམས་ལ་ལོ་གསར་གྱི་འཚམས་འདྲི་གནང་ཡོད་པ་རེད། ཁོང་གིས་ལོ་གསར་གྱི་འཚམས་འདྲིའི་ནང། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་ལོ་སར་དགའ་སྟོན་ལ་ང་རང་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ལུགས་དབང་འཛིན་གྱི་འགོ་ལས་ཡོངས་ཀྱི་ཚབ་ཞུས་ཏེ་གཞིས་བྱེས་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་རྩ་ཆེའི་ལོ་སར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཀྱི་སྨོན་ཚིག་ཞུ་རྒྱུ་དང། ལོ་གསར་པ་དེ་ན་བོད་རིགས་སྤུན་ཟླ་རྣམས་སྐུ་ཁམས་གསལ་ཐང་དང། ཚེ་དང་བསོད་ནམས་སྟོབས་འབྱོར་རྣམས་མངའ་ཐང་རྒྱས་ཤིང། མི་ཚེའི་ལས་དོན་དང་བྱ་བ་མཐའ་དག་རྒྱལ་བ་དགྱེས་པའི་མཆོད་སྤྲིན་དུ་འགྲུབ་པ་དང། བོད་མི་སྤྱི་མཐུན་གྱི་བསོད་ནམས་འཕེལ་བའི་ཆེད་དུ་ཚང་མ་དམ་ཚིག་རྡོག་རྩ་གཅིག་སྒྲིལ་གྱིས་སེམས་ཤུགས་སྐྱེད་རྒྱུ་དང་འབད་བརྩོན་གནང་རྒྱུ་གལ་ཆེ་ཡིན་པ་ལྟར། ཚང་མས་དེ་ལྟར་འབད་བརྩོན་ལྷོད་མེད་གནང་སྐྱོང་ཡོང་བར་གསོལ་འདེབས་ཞུ་རྒྱུ་ཡིན། ལྷག་དོན་དེར་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་རིས་མེད་ཀྱི་དབུ་ཁྲིད་བླ་ཆེན་རྣམ་པ་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་གྲུབ་པ་དང། གཞིས་བྱེས་གཉིས་ཀྱི་བོད་མི་རྣམས་མཉམ་འཛོམས་ཀྱི་དུས་ཆེན་མྱུར་དུ་འཆར་བའི་མཆོག་གསུམ་ལ་སྨོན་ལམ་ཤུགས་དྲག་ཞུ་རྒྱུ་ཡིན་ཞེས་གསུངས་འདུག། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བོད་མི་ཡོངས་ལ་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་བོད་ཀྱི་ལོ་གསར་ཚེས་གཅིག་ཉིན་ཤེས་རིག་ལས་ཁུངས་ཀྱིས་བྱིས་པའི་གླུ་གཞས་འགུལ་བརྙན་ལྔ་དང། སྒྲ་དེབ་བདུན་ཤེས་རིག་ལས་ཁུངས་ཀྱི་བོད་ཡིག་སློབ་སྦྱོང་དྲ་ཚིགས་དང YouTube དྲ་རྒྱའི་ནང་གསར་དུ་འགྲེམས་སྤེལ་གནང་བཞག། བྱིས་པའི་གླུ་གཞས་འགུལ་བརྙན་ལས་གཞི་འདི་ནི་ཨ་མི་རི་ཀའི་རོགས་ཚོགས། USAID། ནས་མཐུན་འགྱུར་གནང་བ་ཞིག་ཡིན་པ་དང། སྒྲ་དེབ་བདུན་རྣམས། Varanasi། སློབ་ཟུར་འབུམ་རམས་པ་ཉི་མ་ཚེ་རིང་ལགས་ནས་གླ་མེད་པའི་ཐོག་ནས་གསོལ་གནང་བ་ཞིག་ཡིན་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བཞག། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ལོ་སར་སྐབས་མི་མང་འདུ་འཛོམས་ཐད་དོགས་ཟོན་དང་འགྲོ་ལམ་ཁག་བཀག་འགོག་བྱེད་བཞིན་ཡོད་འདུག་དེ་ཡང་བོད་ཀྱི་ལོ་གསར་དང་བསྟུན་ནས། བོད་ཀྱི་མདོ་སྨད་གཙོས་པའི་བོད་ཀྱི་ས་ཁུལ་གང་ས་ནས་རྒྱལ་ས་ལྷ་སར་མི་མང་ཕོན་ཆེན་པོ་འདུ་འཛོམས་བྱེད་བཞིན་པར་སོང། རྒྱ་ནག་གཞུང་གི་ངོས་ནས་ལོ་གསར་ཚེས་གཅིག་ཉིན་ལྷ་སའི་གཞུང་ལམ་ཁག་ཅིག་བཀག་འགོག་བྱ་རྒྱུའི་བརྡ་ཁྱབ་བཏང་ཡོད་པ་དང། འདི་ལོ་ཡང་མཆོད་མཇལ་བྱེད་ཡུལ་ཁག་ཏུ་ཞིབ་བཤེར་དང་ས་ཚིགས་ཆེད་འཛུགས་བྱས་ཏེ་མི་མང་འདུ་འཛོམས་ཐད་དོགས་ཟོན་བྱེད་བཞིན་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད།